རྡོ་རྗེ་ལགས་ཁོང་རྣམ་གཉིས་གདན་འདྲེན་ཞུས་ཡོད་ཐོག་མ་དེ་ལ་ཡ་རྒྱ་གར་རྒྱལ་ས་ལྡི་ལི་ཡི་བོད་ཁང་གི་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ད་གླེང་མོལ་ཞུ་གི་ཡིན་དགེ་བཤེས་ལགས་དེ་ནི་ཡག་པོ་གསན་གི་འདུག་གས། ནང་གོ་གི་འདུག་ཐུགས་རྗེ་གནང་བཀྲ་ཤིས་བདེ་ལེགས། ལགས་སོ་དགེ་བཤེས་ལགས། གང་ལྟར་ད་དེ་རིང་ང་ཚོ་མཇལ་གྱི་དེ་ངོ་སྤྲོད་ཞུས་པའི་ནང་བཞིན། ཁྱེད་རང་ཡིན་ན་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་འདི་ནས་དེ་འདྲས་ད་སློབ་སྦྱོང་ཡུན་རིང་པོའི་ནང་སློབ་གྲྭ་མཐར་ཕྱིན་ད་དེང་སང་སྤྱི་ཚོགས་ཀྱི་ནི་ཞབས་ཞུ་གི་ལས་དོན་རྒྱ་ཆེན་པོ་དེ་འདྲས་གནང་གི་ཡོད་རེད། ད་ཁྱེད་རང་གི་ལོ་རྒྱུས་དེ་ཚོ་ཆ་ཚང་ལ་ལྟ་དུས་སྤྱིར་བཏང་བོད་པ་ཚང་མ་གིས་ཧ་གོ་རེད་དེ། ཡིན་ན་ད་ང་ཚོ་དེ་རིང་ལེ་ཚན་འདི་ནང་ལ་ཡ་ཁྱེད་རང་གདན་འདྲེན་ཞུ་དགོས་ཡ་གི་ཅིག་རྒྱབ་ལྗོངས་དེ་ཏོག་ཙམ་ཅིག་ངོ་སྤྲོད་ཟེ་ཞུས་ན་བསམ་སོང་ཐོག་མ་དེ་ལ་ཡ། ཁྱེད་རང་གི་ལོ་རྒྱུས་འདི་ནང་ལ་ལྟ་དུས་ཙམ་ལ་ཡ་ད་ལྟ་ཁྱེད་རང་རྒྱལ་ས་ལྡི་ལི་བོད་ཁང་གི་འགན་འཛིན་གནང་གི་ཡོད་རེད་ལ་འགན་འཛིན་གནང་ནས་ད་ཉིས་སྟོང་བཅུ་གཅིག་ནས་ད་ལྟ་བར་དུ་ད་ལོ་དེ་འདྲ་མང་པོ་ཅིག་ལ་ཡ་ནི་ཞབས་ཞུ་གི་ལས་དོན་དེ་བསྒྲུབས་བསྡད་འདུག་ལ། དེ་ནས་ལོ་རྒྱུས་ནང་ལ་ལྟ་དུས་ཁྱེད་རང་ཡིན་ན། ད་ང་ཚོ་བོད་པའི་གི་ནང་པའི་གི། ལྟ་གྲུབ་དང་ཚད་མ་རིག་པ་སྐོར་ལ་ཡ་སློབ་སྦྱོང་གཏིང་ཟབ་པོ་གནང་བྱས། མི་ལོ་བཅོ་ལྔ་ཙམ་ལ་ཡ་སློབ་སྦྱོང་གཏིང་ཟབ་པོ་གནང་བྱས་ནས་དགེ་བཤེས་ལྷ་རམས་པ་དགེ་བཤེས་ལྷ་རམས་པ་ཞུ་དུས་ད་དེང་དུས་ཀྱི། སློབ་གྲྭ་གི་འགྲོ་སྟངས་ལ་ཞུས་པ་ཡིན་ན PhD བཟོ་འདྲ་ད་དེ་ལས་མཐོ་ཤོས་ཡོད་མ་རེད་པ་དེ་འདྲ་གི་ཚད་མཐོན་པོ་དགེ་བཤེས་ལྷ་རམས་པ་གི་དེ་འདྲས་སློབ་སྦྱོང་གནང་བྱས། དེ་སློབ་མཐར་ཕྱིན་མཁན་དེ་འདྲ་གི་དགེ་བཤེས་ཅིག་ཆགས་ཀྱི་འདུག་ལ་དེ་ནས་ད་ཁྱེད་རང་ནང་པའི་གི

ངའི་ཇོ་ལགས་བྱས་ང་ཚོ་གསུམ་བྱས་ནས་ཨ་ནེ་ཀྱི་བོད་ཁྱིམ་སློབ་གྲྭ་ལ་ཡར་ཅིག་བཞེས་རོགས་གནང་བྱས་ནས་དུས་ཚོད་བྱས་དེ་འདྲ་བྱས་ན་བོད་ཁྱིམ་དེ་འདྲ་བྱས་ནས་སློབ་གྲྭ་ལ་འཇུག་ཚུལ་བྱས་འདུག་ཟིན་ཨ་ནེ་ད་འདི་སྐབས་ལ་འདི་སྐབས་ཀྱི་ད་ཚོ་ནང་དུ་བྱར་བསམ་བློ་བཏང་བ་ཡིན་ན་ཨ་ནེ་ང་ཚོ་ག་དུས་ཡིན་ནའི་ད་ཅིག་ཧ་ལམ་ཅིག་ཉི་མའི་གོང་ཟེར་ད་གང་ལྟར་ཡིན་ཅིག་གཉིད་སད་པ་ནས་བཟུང་སྟེ

ད་ལྟ་དེའི་སྐུའི་གཅེན་མོ་ཚེ་རིང་སྒྲོལ་མ་ལགས་དེའི་བསྐོ་གཞག་གནང་བྱས་དབུ་འཛིན་བསྐོ་གཞག་གནང་བྱས་དབུ་མཛད་དེ་བཞིན་སྐུ་ལས་ཞུགས་བསྐྱོན་གནང་དེ་ནས་ནི་སྐུའི་གཅེན་མོ་དེ་ཞིང་གཤེགས་པའི་སྐབས་ལ་ནི་ད་ལྟ་ཨ་མ་དེ་ཨ་མ་རྗེ་བཙུན་པད་མ་ལགས་དེ་བཞིན་ནི་བསྐོ་གཞག་གནང་བྱས་ད་དགུང་ལོ་ཆུང་ཆུང་ཆུང་ཆུང་རེད་འདུག་བ་དེའི་སྐབས་ལ་ད་ང་སོང་ན་བསམ་བློ་བཏང་བ་ཡིན་ན་དེ་འདྲའི་སྐུ་ལས་བསྐྱོན་གནང་བྱས་ད་དུས་དོན་དག་ཐོག་དེའི་སྐབས་ལ་ཧ་ལམ་ཅིག་ཁ་སོར་མི་གཏོགས་རྒན་པ་ཚོས་ང་ཚོའི་རྒན་ལགས་ཚོ་དང་ལས་བྱེད་པ་ཚོའི་མི་ནས་ད་ཁོ་རང་ཚོའི་དགོངས་པ་བཞེས་སྟངས་འདི་གང་ལྟར་ང་ཚོའི་ད་རྒྱལ་བ་རིན་པོ་ཆེ་དང། དེ་ནས་བོད་ཀྱི་རྩ་དོན་ཟེར་ཅིག་ད་འདི་གཉིས་ང་ཚོའི་ཨ་མཆོག་ལ་ག་དུས་ཡིན་ན་གོ་གོ་གོ་གོ་བ་བསྡད་བསྡད་བསྡད་ཅིག་དེ་འདྲ་ཅིག་གི་ཐོག་ནས་རང་ཤུགས་ཀྱིས་མི་དེ་ལ་ཅིག་བོད་པའི་གི་ལར་རྒྱ། ཨ་ནི་ཡང་སྙིང་རྗེ་ཟེར་ཅིག་དང་དེ་འདྲ་ཡོད་འདུག་པ་དེ་དཔེ་ཅིག་ཤུགས་རྐྱེན་ཞོ་ཤུགས་ཆེན་པོ་ཐེབས་པའི་བསྟན་པ་ཐེབས་བཞག་ཨ་ནི་དེ་རིང་སང་ཡིན་པ་ཅིག་ད་འགྲོ་བྱ་ང་དགེ་བཤེས་ལྷ་རམས་ད་དགེ་བཤེས་བཏང་བྱས་འདི་བྱས་པའི་སྐབས་ལ་ངའི་རྒན་རབས་ཅིག་ཁོ་རང་ཚོ་ཡིན་པ་ཡིན་ནའི། ད་ཁྱེད་རང་བོད་ཐོག་རང་ནས་ཅིག་དེང་དུས་སློབ་སྦྱོང་ཡོད་རེད་ཨ་ནི་དགེ་བཤེས་ལྷ་རམས་བཏང་བ་རེད་ཨ་ནི་སོ་སོ་རང་མགོ་རང་ཐོན་བྱེད་འགྲོ་ཡ་ཡོད་མ་རེད། ཨ་ནི་སྐྱབས་མགོན་རིན་པོ་ཆེའི་དགོངས་པ་སྒྲུབ་ཐུབ་པ་བྱེད་དགོས་རེད་བྱེད་ནོ་དེ་འདྲའི་བྱེད་ནི་བོད་སྐྱབས་མགོན་རིན་པོ་ཆེ་ཁོ་ན་འཛུག་གི་ད་ད་ནི་ཉིས་སྟོང་ལོའི་སྡེ་བ་ལས་འབའ་ཡིན་ནའི་བོད་ག་དུས་ནས་དགོངས་པ་དེ་འདྲའི་ཅིག་མ་འདུག་བོད་ག་དུས་ནས་དགོངས་པ་དེ་འདྲའི་ཅིག་ཤ་སྟག་རེད་འདུག་ཨ་སྐྱབས་མགོན་རིན་པོ་ཆེ་གི་དགོངས་བཞེད་འགྲུབ་པའི་ཆེད་དང་ང་ཚོའི་བོད་པའི་གི་བོད་ཀྱི་ཨ་ནི་ཅིག་ག་ཚོད་རེད་བསྟན་འགྲོ

རྒན་ལགས་ཞུ་རྒྱུ་བཀའ་དྲིན་ཆེན་པོ་ཡིན་ད་དངོས་གནས་ཀྱི་ག་ཚོད་རེད་མི་རིགས་ཀྱི་སློབ་གསོ་སྐྱོང་སྟངས་དང། ཨ་ནི་བྱམས་བརྩེ་ཀྱི་སྐྱབས་མགོན་ད་ལྟ་སྐྱབས་མགོན་རིན་པོ་ཆེའི་དགོངས་པ་ཡོད་པ་ནང་བཞིན་བྱས་ནས་ང་རང་ཚོ་ང་རང་ཚོ་འགྲོ་བ་མི་ཡིན་པའི་ཆ་ནས་ལྷག་པར་དུ་ག་ནང་གི་བོད་རིགས་ཡིན་པའི་ཆ་ནས་དུས་རབས་ཉི་ཤུ་རྩ་གཅིག་པའི་ནང་པ་བྱེད་དགོས་རེད་སྐྱབས་མགོན་རིན་པོ་ཆེས་བཀའ་གནང་ཡ་དེ་ལ་མ་གས་ཅིག་ག་ཚོད་རེད་དེ།

བསམ་བཏང་དང་ཆགས་ཁྲིམས་རགས་པ་དང་ནི་ཅེས་ག་རེ་ཡིན་མིན་ལས་ཀ་ཅིག་བྱས་པ་ཡིན་ན་ཡང་སྐྱབས་མགོན་གྱི་དགོངས་པ་ཅིག་བསྒྲུབས་བསམ་པ་འདྲ་བོ་ཞིག་དང་མི་རིགས་ཀྱི་དོན་དག་བྱས་བསམ་པ་འདྲ་བོ་ཞིག་དང། སངས་རྒྱས་བསྟན་པའི་དོན་དག་བྱས་བསམ་པ་འདྲ་བོ་ཞིག་དེ་བསམ་བློ་འཁོར་བསྡད་ཡ་གི་རྩ་བའི་སྒྲོམ་གཞི་འདྲ་བོ་དེ་བོད་ཁྱིམ་བོད་ཕྲུག་སློབ་གྲྭ་རང་ནས་བྱུང་བསྡད་བཞག་རྩ་བའི་ཆ་ནས་གཏན་འཇགས་སློབ་གྲྭ་དེ་ག་ཚང་མ་ཡོད་རེད་ཚང་མ་ལ་དཔེ་མི་སྲིད་དངོས་གནས་བསམ་མི་ཁྱབ་པ་ཡོད་རེད་ང་རང་སྒེར་འདྲ་བོ་ཆ་བཞག་ན་བོད་ཁྱིམ་སློབ་གྲྭར་འབྲེལ་བ་ཆགས་པ་ཡིན་ཙང་བོད་ཁྱིམ་ལ་ཞེ་པོ་ཅིག་གི་བཀའ་དྲིན་ཆེན་པོ་བྱུང་སོང།

ཁྱེད་རང་གི་གཟིགས་ཚུལ་ག་འདྲ་འདུག། ད་འདི་ཡིས་ད་ལྟ་འདི་ཨ་ཅག་ལགས་ཀྱིས་གསུངས་པ་ནང་བཞིན་བྱས་ནས་ཐོག་མའི་ད་ལྟ་སྐྱབས་མགོན་རིན་པོ་ཆེ་གི་བས་ད་ཡིན་རྒྱུ་འདི་ག་ཚང་མ་ལ་འཆར་གཞི་བཏིང་གནང་ཡ་འདི་སྐྱབས་མགོན་རིན་པོ་ཆེས་འཆར་གཞི་བཏིང་གནང་འདུག་བ། དཔེ་ཐོག་རང་ཧ་ལས་པའི་དཔེ་ཐོག་རང་གཅིག་ཕུགས་རྒྱང་རིང་པོའི་དཔེ་ཐོག་མ་འོངས་སྔོན་གཟིགས་ཀྱི་དེ་འདྲས་བྱེད་ནས་དཔེ། ཕུགས་ཆ་རྒྱ་དཔེ་ཕུགས་རྒྱང་རིང་པོའི་དགོངས་པ་བཞེས་གནང་བྱས། ད་འདི་དཔེ་རླབས་ཆེན་ཞིག་རེད་བཞག་ད་ད་ལྟ་ངས་བསམ་བློ་བཏང་ཡོང་དུས་སུ་མི་བཏང་དངོས་གནས་ཅིག་ད་ལྟའི་ཚུལ་འཆལ་བའི་རང་སྐྱ་བོ་ལ་རྒྱག་རུང་ཅིག་ག་རེ་ནས་བལྟས་ནས་ཨ་ནི་ཅིག་འཛམ་བུ་གླིང་གི་གནས་ཚུལ་མང་བོ་ཅིག་ཤེས་ཡ་གོ་སྐབས་རག་བསྡད་ཡོད་རེད་ཨ་ནི་ཅིག་འཛམ་བུ་གླིང་ཡུལ་གྲུ་ཁག་ཁག་ཏུ་ཅིག་བལྟས་པ་ཡིན་ན་སྐྱབས་བཅོལ་དུ་མང་བོ་ཞིག་འདུག་བ། སྐྱབས་བཅོལ་མང་བོ་འདུག་སྟེ། འདིའི་ནང་ལོགས་ནས་དངོས་གནས་རང་དེ་འདྲས་ཅིག་འཆར་གཞི་བཏིང་གནང་ནས་དངོས་གནས་ཕུགས་རྒྱང་རིང་བོའི་འཆར་གཞི་བཏིང་གནང་བྱས་དེ་འདྲས།

དགོངས་བཞེས་ཨ་ནི་དང་པོ་སྤུ་གུ་ཚོ་ལ་སློབ་སྦྱོང་དེ་གཙོ་གནང་སྤུ་གུ་ཚོ་འཚོ་སྐྱོང་བྱས་ཅིག་སློབ་སྦྱོང་དེ་གཙོ་གནང་བྱས་ད་བོད་ཀྱི་བདེན་མཐའ་དེ་ང་རང་ཚོ་ཅིག་ག་འདྲ་ཡིན་ཟེར་ཡ་ཐོག་རེ་བ་བྱས་ཏེ་རྒྱབ་བསྒུག་ཡོད་རེད་ད་ལྟ་ག་རེ་ཡིན་མེད་མིག་མཐོང་བསྡད་དེ་ལ་ཁ་ཐུག་དེ་ལ་ཡོད་ད་ལྟ་སྤུ་གུ་ཚོ་དེ་སྐྱབས་བཅོལ་སླེབས་དེ་གི་སྤུ་གུ་ཆུང་ཆུང་ད་པོ་ཆུང་ཆུང་ཚོ་འཚོ་སྐྱོང་བྱེད་ཡས་དང་ཁོང་ཚོའི་འཕྲོད་བསྟེན་ལ་གཟིགས་རྟོག་གནང་ཡས་དང་སློབ་སྦྱོང་སྤྲོད་གནང་ཡས་བྱས་ནས་བྱས་ན་ནི་ང་འཛིན་གྲྭ་དགུ་པ་སླེབས་པའི་སྐབས་དེ་ལ་ད་ལྟ་འདི་ཨ་ཅག་ལགས་གསུངས་པ་ནང་བཞིན་བྱས་ནས་ཕྱི་ཟླ་བཅུ་པའི་ག་དུས་ནས་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་གསུམ་སྐབས་དེ་ལ་མང་ཆེ་ད་སྐྱབས་མགོན་རིན་པོ་ཆེ་ཡར་ཞབས་སོར་འཁོད་གི་རེད་ཡ་བོད་ཁྱིམ་གྱི་དབུ་བརྙེས་པའི་དུས་ཆེན་སྐབས་སྐྱབས་མགོན་ཞབས་སོར་འཁོད་བཀའ་སློབ་ཕེབས་ཀྱི་རེད་དེ་དུས་ང་འཛིན་གྲྭ་དགུ་པ་ཡིན་འཛིན་གྲྭ་དགུ་པ་ཡིན་པའི་སྐབས་ལ་ད་ང་ཚོ་མ་གི་སློབ་ཕྲུག་བྱས་ནས་མ་གི་ཐང་སྟེང་སྒང་ལ་འདུག་བྱས་ནས་ཅིག་ག་རེ་ཟེར་ར་ད་རོལ་ཆ་དེ་ཚོ་བཏང་དེ་འདྲ་བྱས་བྱས་བང་རོ་རེ་ཁྲིད་བྱས་དེ་བྱས་པའི་སྐབས་ལ་སྐྱབས་མགོན་གྱི་བཀའ་སློབ་དེ་ཕེབས་གནང་སོང་ད་ད་ལྟ་བར་དུ་ང་ཚོས་དཀའ་ལས་བརྒྱབ་སྟེ་དེ་ཨ་ནི་བོད་པའི་ཕྲུ་གུ་ཚོ་ལ་ཤེས་ཡོན་ཅིག་རག་རོགས་བྱས་ན་བསམ་པ་དང་ཡོང་དེ་འདྲས་ཇུས་ཡོད་པ་རེད་ཅེས་མ་གཏོགས་ཡོད་ཡ་མ་རེད་ད་ལྟ་བར་དུ་ད་ང་ཚོ་ད་ད་ལྟའི་དུས་ཚོད་ལ་བོད་པའི་སློབ་ཕྲུག་ཚོ་ད་གཏན་འཇགས་སློབ་གྲྭ་ཡིན་ནའི་འདྲ་བོད་ཁྱིམ་སློབ་གྲྭ་ཡིན་ནའི་འདྲ་བོད་པའི་སློབ་ཕྲུག་ཚོ་ལ་ཁག་གང་ན་ཡིན་སློབ་སྦྱོང་མ་རག་པ་མ་རག་མ་རག་ཐོག་ས་མ་རུ་ཅིག་ཅེས་ཡོད་མ་རེད་ད་ཚང་མ་ལ་དེ་སློབ་སྦྱོང་རག་དེ་ཡོད་རེད། ད་ང་ཚོས་རིམ་པ་དེ་རིམ་པ་གཉིས་པའི་སྒང་ལ་འགྲོ་དགོས་འདུག་རིམ་པ་གཉིས་པའི་སྒང་ལ་བྱས་པ་ཡིན་ན་ཨ་ནི་ཅིག་ག་རེ་ཟེར་རེད། རིག་གཅིག་རྐང་འཛིན་ཐོན་པ་མང་ཙམ་དགོས་འདུག་ཟེར་དེ་བཀའ་གནང་སོང་དེ་དུས་ང་ཚོ་ལོ་དགུ་པ་ཡིན། ལོ་བྱས་པས་ན་ལོ་བཅུ་བཞི་བཅོ་ལྔ་ཅིག་རེད། དེ་བཀའ་སློབ་དེ་སེམས་ལ་ཤུགས་གཅིག་གིས་རྣོ་བོ་བྱུང་སོང། ཨ་ནི། ད་ང་ཚོ་རིག་གཅིག་རྐང་འཛིན་གྱི་ཐོན་མཁན་མང་ཙམ་དགོས་ད་ལྟ་སློབ་གྲྭ་ཐོན་པ་ཙམ་གྱིས་འགྲིག་གི་མི་འདུག་ང་ཚོའི་མི་རིགས་ཀྱི་སྐད་ཆ་བཤད་ཀྱི་ཡོད་རེད། མི་རིགས་ཆ་ནས་བྱེད་ཀྱི་ཡིན་ན་མི་རིགས་དེ་གཟེངས་མཐོན་པོ་ཡོང་ཡ་དེ་ལ་སློབ་སྦྱོང་མི་རིགས་ཁོ་རང་རང་གི། ཨ་ནི་སྤྱི་ཡོངས་ཀྱི་སློབ་སྦྱོང་གི་ཆུ་ཚད་དེ་ཚད་མཐོ་ལོས་ལ་ཅིག་རག་ལས་ཀྱི་རེད་དེ་ཡིན་པ་ཡིན་ཙང་ད་ང་རང་ཚོའི་བོད་རིགས་ནང་ལོགས་ལ་རིག་གཅིག་རྐང་འཛིན་ཐོན་པ་དགོས་འདུག་ད་དེ་གར་ཤུགས་རྒྱག་དགོས་འདུག་དེ་བཀའ་གནང་སོང།

བོད་ཕྲུག་ཕྱི་འདས་ནི་རིག་གཅིག་རྐང་འཛིན་ཐོག་ལ་ཡ་ཞུ་རྒྱུ་ན་སྤྱི་ཚོགས་ནང་ལ་ཡ་ད་དེང་སང་མང་པོ་ཅིག་ཕྱག་ལས་གནང་གི་ཡོད་རེད་རིགས་ག་རེ་ག་རེ་འདྲ་ཐོན་ཡོད་རེད་ཁྱེད་རང་གི་ཤེས་ཡ་ལ་ཡ་ད་ཅིག་གྲངས་ཀ་འདྲ་མ་སེམས་ཙལ་ཅིག་ཏག་ཏག་ཅིག་ཞུ་ཡ་མེད་ན་གོ་ཧ་ལམ་ཧ་ལམ་ཚོད་རྩིས་འདྲ་བྱས་པས་ན་རིག་གཅིག་རྐང་འཛིན་ཟེར་ལབ་དུས་ག་རེ་ག་རེ་སྒང་ལ་ཡ་ཆེད་སྦྱོང་བྱས་ནས་ཐོན་པ་འདྲ་ལས་ཀ་ལས་མཁན་ད་ཨ་ནི་མི་སྣ་ག་ཚད་འདྲ་ཞིག་ཡོད་རེད་ད། ད་དེ་ངས་རྒྱ་ཚིག་གམ་དུ་ཞུ་སྲོལ་ཞིག་མི་འདུག་སྟེ་ཡིན་ན་ཡང་ད་ང་རང་གཙོ་གཙོ་དེ་ཚན་རིག་ལ་དགའ་པོ་ཞེ་པོ་ཅིག་ཡོད་པ་ཡིན་ཙང་ད་སོ་སོའི་གི་ག་རེ་ལྟ་གྲུབ་ཆ་ནས་ནང་པའི་ལྟ་གྲུབ་དེ་གཙོ་བོ་བྱས་ཨ་ནི་མཉམ་དུ་ལ་སྔོན་མ་ཆུང་ཆུང་སྒང་ནས་ཚན་རིག་ལ་གཙོ་བོ་དགའ་མོས་ཚན་རིག་ནང་ལོགས་ནས་དངོས་ཁམས་ཚན་རིག་ཐོག་ལ་དགའ་མོས་བྱེད་མཁན་བྱས་པ་ཡིན་ཙང་ཨ་ནི་ངས་འདུ་ཤེས་དོ་སྣང་རུ་བྱས་ཏེ་སོང་པ་ལ་ཨ་དེ་བོད་ཁྱིམ་སློབ་གྲྭ་རང་སྤྱི་དང་ནས་བོད་ཁྱིམ་སློབ་གྲྭ་གཅིག་པོ་ཚད་ཀྱི་མ་རེད་གཏན་འཇགས་སློབ་གྲྭའི་ནང་ལོགས་ཡག་པོ་ཞེ་པོ་ཐོན་འདུག་དཔེ་མི་སྣ་ཅིག་ཡག་པོ་ཐོན་གྱི་འདུག་མི་ཐོག་རྒན་པའི་ནང་དཔེར་ན་ང་ཚོའི་རྒན་ལགས་ཚོ་ཡིན་པ་ན་ཚང་མ་ལོ། ཅིག་ག་རེ་ཟེར་རེད་དེ་སྔོན་མ། གཏན་འཇགས་སློབ་གྲྭ་ནས་ཐོན་ཡོང་བཞག་པའི་གི་སློབ་ཕྲུག་ཤ་སྟག་རེད་བ། དཔེ་ཞེ་པོ་དངོས་གནས་རེད་ད་ག་ནས་ཕྱོགས་གཉིས་ཀ་ནས་གཏན་འཇགས་སློབ་གྲྭ་ནས་ཐོན་པ་དང་བོད་ཁྱིམ་སློབ་གྲྭ་ནས་ཐོན་པ་གཉིས་ཀ་སློབ་མ་ཚོ་གཅིག་ལས་གཅིག་ཡག་རེད་བ་འོ་དེ་འདྲ་ཞིག་ནི་དེ་འདྲ་ཞིག་འདུག་ད་བྱས་ནི་དངོས་ཁམས་ཚན་རིག་ནང་ལོགས་བྱས་པ་ཡིན་ན་དཔེར་ན Physics། དངོས་ཁམས་དེ་འདྲ་ཚན་རིག་ནང་བྱས་པས་ན་ཐོན་མཁན་ཡག་པོ་དེ་འདྲ་ཡོང་གི་འདུག་ཨ་ནི་ཅིག་དཔེར་ན་ད་ལྟ་ད་ང་ཚོའི་ང་ཚོའི་མི་ཐོག་རང་ད་ང་ཚོའི་མི་ཐོག་དང་ང་ཚོའི་མི་ཐོག་གི་རྒན་པ་ལ་བྱས་པས་ན་དཔེ་བཞིན་དེ་འབུམ་རམས་པའི་ད་ལྟ PHD ཐོན་ཏེ་རྒན་པ་དེ་སྐུ་ངོ་བཀྲ་ཤིས་རེད་བཞག་དེ་ང་ཚོའི་མི་ཐོག་ལ

ང་རང་གིས་ལྡི་ལི་ལྡི་ལི་བསྡད་པའི་སྐབས་དེ་ཡིན་པ་ནས་བོད་རིགས་ཚོ་ཐུག་པའི་སྐབས་ལ་ག་དུས་ཡིན་ནས་ངས་དེ་ཤུགས་རྒྱག་གི་ཡོད་བོད་པའི་སློབ་ཕྲུག་ཚོ་ལ། ད་སྐྱབས་མགོན་རིན་པོ་ཆེས་དེ་འདྲ་ཞིག་བཀའ་ཞིག་གནང་སོང་ད་སྔོན་མ་ང་ཚོ་འཛིན་གྲྭ་དགུ་པ་ཡིན་པའི་སྐབས་ལ་ད་ཕེབས་ཅིང་ལོ་བྱས་པ་ན་ལོ་སུམ་ཅུ་སོ་ལྔའི་གོང་ལ། དུས་ཚོད་ནས་སྐྱབས་མགོན་རིན་པོ་ཆེའི་བཀའ་སློབ་དེ་ནས་ཕེབས་ཚར་བ་རེད་ད། ང་རང་ཚོ་མི་རིགས་ཀྱི་ཆ་ནས་གཅིག་ཡིན་ན་མི་རིགས་དེ་ཡི་གཅིག་ག་ཚོད་རེད་གཟེངས་མཐོན་པོ་ཡོང་བ་ལ་ག་ན་ཡིན་གཅིག་ཤེས་ཡོན་གྱི་ཆ་ནས་གཟེངས་བསྟོད། མཐོན་པོ་ཅིག་དགོས་ཡོད་རེད་ད་དེ་ལ་མི་རིགས་ཤེས་ཡོན་ཐོན་པ་མང་པོ་དགོས་སོང་ཙང་པའི་འབུམ་རམས་ཐོན་ཡག་ཐོག་ལ་ཡིན་ཅི་མིན་ཅི་ལྷག་པར་དུ་ཅི་ག་སུ་རེད་སློབ་སྦྱོང་གི་ཆུ་ཚད་པའི་བློ་ཁ་ཐོབ་པ་དང་འོ་དེ་འདྲས་ཡིན་དེ་འདྲས་ཡིན་པ་ཡིན་ན་ཡིན་ཅི་མིན་ཅི་འབུམ་རམས་ཐོན་ཡག་ཐོག་ལ་ཡ་ཅི་ག་སུ་རེད་ཤུགས་རྒྱག་རོགས་བྱས་ཟེར་ནས་ངས་འབོད་སྐུལ་ཡང་སེ་ཡང་སེ་ཞུ་གི་ཡོད་ལྷ་འོ་སོ་དེ་ལྷ་འདྲའི་སོ་རྐྱེན་གྱིས

འདོད་ལོ་མཁན་པོ་ཡོང་སྟེ་དེ་སྟེང་དེར་ཆགས་ཡོད་རེད། ཨ་ནི། ད་ཡིན་ན་ཡང་ང་རང་ཚོ་ད་ལྟ་ག་རེ་ཡོད་པ་དེ་གིས་ཆོག་ཤེས་པ་མ་ཡིན་པ། ད་ཡང་མ་འོངས་པར་ད་མི་ཐོག་དེང་སང། བོད་རིགས་མང་པོ་ཚོ་ཕྱི་རྒྱལ་ལ་ཕར་ཐེགས་ཡོད་རེད། ཕྱི་རྒྱལ་ལ་ཐེགས་ཡོད་པ་བྱས་ཙང་ད་ཡང་ང་ཚོ་འཆར་གཞི། རིམ་པ། གསུམ་པའི་སྒང་ལ་ཅིག་འཆར་གཞི་གཏིང་དགོས་རྒྱུ་གལ་ཆེན་པོ་ཞེ་པོ་ཅིག་རེད་ཤག་ད་དེ་འདྲ་ཡིན་པ་ཡིན་ན་ཨ་ནི་སོ་སོའི་མི་རིགས་ལ་ཡ་གི་ཉེན་ཁ་དེ་མི་འདུག་ཅེས་མི་རིགས་གཞན་དང་དེ་ཚང་མ་ཡག་པོ་ཞེ་པོ་ཅིག་ཡོང་གི་འདུག་ད་ཡང་དེ་ང་ཚོ་ཅེས་ཁ་ཚུར་རེད། བོད་རིགས་མང་པོ་ཞིག་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཕར་གྱར་སྡོད་ཀྱི་ཡོད་པ་ཡིན་ཙང་ད་དེ་ལ་ཡང་ང་ཚོས་བལྟས་ཚེ་འཆར་གཞི་གསར་པ་ཞིག་མ་བཏིང་ན་ཨ་ནེ་མི་རིགས་ཕར་རྩ་བརླག་འགྲོ་བའི་ཉེན་ཁ་ཆེ་རེད་ཤག་བོད་ལ་མ་དེ་མི་རིགས་འདི་བས་ཐོག་བར་ཆད་དུ་གཉེར་ནས་བས་ཐོག་ར་ནས་བས་བསད་ས་ལ་བསད་གཏུབ་ས་ལ་གཏུབ་བྱས་ནས་འདུག་བཞིན་པའི་ཐོག་ལ་ནི་མི་རིགས་རྩ་མེད་བཟོ་ཡག་གི་གནས་ཚུལ་ཡོད་རེད། ད་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་ལ་ཨ་ནི་གཅིག་ད་མི་རིགས་ཁོ་ན་སྐད་ཡིག་ཁོ་རང་བརླག་འགྲོ་བྱས། ཨ་ནི་སྐད་ཡིག་ཕྱི་གླིང་གི་སྐད་ཡིག་ནང་ཕར་ཤོར་བྱས་ཨ་ནི་སོ་སོའི་སྐད་ཡིག་བརླག་པའི་ཐོག་ལ་ནི་སྐད་ཡིག་བརླག་པས་ན་ནི་མི་རིགས་བརླག་འགྲོ་གི་ད་འདི་ཉེན་ཁ་ཆེན་པོ་ཞེ་པོ་འདི་ཡང་ང་ཚོའི་འཛིན་སྐྱོང་གི་ཆ་ནས་ཡིན་ཅི་མིན་ཅི་དགོངས་པ་ཅིག་བཞེས་དགོངས་པ་རྒྱ་ཆེན་པོ་བཞེས་དགོས་ཀྱི་རེད་ཤག།
ལགས་སོ་དེ་སོང་ཙང་ལ་དགེ་བཤེས་ལགས་ཀྱི་ཅི་དང་ངེད་ཀྱི་དྲི་བ་དེའི་བཞུགས་སྒོ་དེ་ག་ཁྱེད་རང་གི།

བོད་ཡིག་དེ་ཞུས་པས་ན་བརྒྱ་ཆ་ལྔ་མ་གཏོགས་ད་བོད་ཡིག་དེ་ཕལ་ཆེར་ད་མེད་པ་བཟོས་ན་ད་བརྒྱ་ཆ་དགུ་བཅུ་གོ་ལྔ་དེ་ད་རྒྱ་མིའི་གི་ཁྲམ་ཚང་མ་ཁོ་རང་ཚོ་གི་རིག་གཞུང་དང་ཁོ་རང་ཚོ་གི་ལོ་རྒྱུས་དེ་ཚོ་ཐོག་བཤད་དེ་ལ་མ་གཏོགས་བོད་པ་གི་ད་དངོས་གནས་སྐད་ཡིག་དེ་བརྒྱ་ཆ་ལྔ་ཙམ་མ་གཏོགས་ཡོད་ས་མ་རེད་ཟེར་ཡ་འདི་འདྲི་གི་སྐད་ཆ་དེ་དམ་ཚིག་རྒྱ་ནི་ལགས་སོང་ད་དེ་བོད་ནང་གི་དཀའ་ངལ་རེད་ད་ད་ད་ཕྱི་རྒྱལ་ནང་དཀའ་ངལ་དེ་ད་ད་གང་དུ་དགེ་བཤེས་ལགས་གིས་གསུངས་ཀྱང་བོད་པ་མང་པོ་ཅིག་ཕྱི་རྒྱལ་ག་ས་ག་ལ་ཕར་གྲམ་འགྲོ་གི་ཡོད་རེད་རྒྱ་གར་ནང་ལ་ད་ད་བལ་ཡུལ་དེ་ཚོ་ནང་ལ་གནས་ཡ་དེ

ལྷག་པར་དུ་ཁ་སང་ཏང་ཕྱི་པེ་ཁི་སྤྱི་ནང་ནས་ག་རེ་གསུང་ཟེར་ན། ད་ང་ཚོ་གྲངས་མང་པོ་ཞིག་ཐོན་གི་མེད་ན་གོ་སྤུས་ཚད་ཡག་པོ་ཞིག་འགྲོ་གི་རེད་གསུང་ཡ་དེ་འདྲ་གསུང་གི་འདུག་ཨ་ནི་དགེ་བཤེས་ལགས་འདི་ཐོག་ལ་ག་རེ་དགོངས་གི་འདུག།
དེ་གལ་ཆེན་པོ་ཞིག་མེད་འགྲོ་ཐེངས་ལ་ད་ང་ཚོའི་འཛིན་སྐྱོང་ཡ་གི་དེ་བཀའ་ཤག་གི་དབུས་པའི་འདུག་ཞུས་པ་རེད། ཨ་ནི་འཛིན་སྐྱོང་ནས་ད་བཀའ་ཤག་རང་གི་ཐོག་ནས་འབད་ཁོ་རང་ནས་ཆ་ཞིག་དེ་འདོན་གི་རེད་དེ་དོ་དེ་འདྲའི་རང་ད་ང་ཚོའི་རེ་བ་རྒྱག་ཡོད་མ་རེད། བཀའ་ཤག་བཀའ་ཤག་དུ་ནས་སྐུ་མཉེལ་པོ་ཡོད་པ་རེད་རེད་དེ་ཡིན་ན་ཡང་ལམ་སྟོན་ལ་ཧན་ཐོར་བྱས་པ་ཡིན་ན་བཀའ་ཤག་གི་ཕྱོགས་ནས་ཡིན་གཅིག་མིན་གཅིག་བལྟ་མཁས་པའི་དབང་པོ་དངོས་གནས་རང་ཅིག་ག་ཟེར་མཁས་པ་གཅིག་པོ་མ་ཡིན་པ་ནི་བོད་སོ་སོའི་གི་ཅིག་ག་ཟེར་རེད་བལྟ་དེ་སངས་རྒྱས་ཀྱི་བསྟན་པ་ད་བོད་ཀྱི་རིག་གཞུང་འོ་ད་དེ་ག་ནས་ཞིག་མི་རིགས་ལ་ཤ་ཚ་ཡོད་དེ་གན།

དེ་ཚོའི་ཐོག་ནས་ཨ་ནི་དབྱིན་ཇི་ནང་ལ་བྱས་པ་ནི Think Tank ཟེར་འདུག་ག་དེ་འདྲ་བྱས་ནས་མཁས་པ་དེ་འདྲ་རུག་རུག་བྱས་བྱས་དེ་ནང་མི་རིགས་ལ་ཤ་ཚ་ཡོད་དེ་གན་རིག་གཞུང་ཤེས་དེ་གན་དེ་འདྲའི་རུག་རུག་བཟོས་བྱས་ཨ་ནི་གི་ལམ་སྟོན་ཞུ་དགོས་དེ་གལ་ཆེན་པོ་ཞིག་རེད་བྱས་ད་འདིའི་ཐོག་ནས་ཡིན་གཅིག་མིན་གཅིག་འགྲོ་སོང་ཕོན་ཆེན་པོ་ཞིག་གཏོང་དགོས་དེ་འདྲ་སྐད་ཡོད་མ་རེད། དེའི་ཐོག་ནས་ལྷག་པར་དུ་ད་ཕྱི་རྒྱལ་ཡུལ་གྲུ་ཁག་དཔེར་ན་ངས་ནམ་རྒྱུན་ཤོད་ཀྱི་ཡོད། བོད་པའི་ད་བོད་རིགས་སོགས་ཡིན་པ་ན་ད་རྒྱ་གར་ལ་བསྡད་པ་ནའི་ད་ཕྱི་རྒྱལ་ལ་བསྡད་པ་ནའི་ད་ཁྱོན་ཁྱད་པར་ཡོད་མ་རེད། ཨོ་ང་རང་ཚོ་སོ་སོའི་ལུང་པ་མ་ཡིན་པ་ནི་གཅིག་པ་རེད་ཨ་ནི། གང་ནས་ས་ཕྱོགས་ཕྱོགས་གང་དུ་ཨ་ནི་སོ་སོའི་གི་མི་རིགས་དང་རིག་གཞུང་དང། ཨ་ནི་ཅིག་ཆུང་ས་ནས་བཤད་པ་ནི་སོ་སོའི་གི་ནང་མི། ཨ་འཚོ་སྐྱོང་ཡག་པོ་བྱུང་བ་ཐོག་ལ་ཡ་ག་པར་ཡག་ཡོད་ནའི་འདི་ལ་བསྡད་ན་གཅིག་པ་རེད་པ།

འོ་ད་འདི་ང་རང་ཚོ་འདི་ཁོ་རང་ཚོས་ཀྱི་ད་དངོས་གནས་སྐུ་ལས་སྐྱོན་པ་རེད་ད་འཛིན་སྐྱོང་གི་ཆ་ནས་ཡ་གའི་བཀའ་ཤག་འཛིན་སྐྱོང་ཆ་ནས་མ་བཀའ་སློབ་ཅིག་ཕེབས་ནས་དེ་ཡང་བཀའ་སློབ་ཕེབས་ཐོག་ནས་བཀའ་ཤག་རང་གི་སོ་སོ་རང་གི་ཐག་བཅད་པ་སོགས་དེ་འདྲ་མ་ཡིན་པ་བྱས་འདི་བར་མཁས་པའི་དབང་པོ་གཅིག་དང་སོ་སོའི་མི་རིགས་ལ་ཤ་ཚ་ཡོད་དང་མི་རིགས་ཀྱི་རིག་གཞུང་ཡག་པོ་གོ་རྟོགས་ཡོད་དེ་གན། ཨ་ནི་ཅིའི་རྗེ་ཆོས་དཔལ་དེང་དུས་ཀྱི་གནས་ཚུལ་ཆ་ཚང་ཤེས་དེ་གན། ཨོ་དེ་འདྲས་མི་ཁག་གཅིག་ཞིག་རུག་རུག་བཟོས་བྱས་དེ་ཚོའི་རྩ་ནས་བཀའ་སློབ་ཞུས། བཀའ་སློབ་ཞུས་བྱས་ཨ་ནི་ཕ་གའི་ཕྱི་རྒྱལ་ཡུལ་གྲུ་ཁག་ནང་ལོགས་ལ་ག་རེ་ག་རེ་བྱེད་དགོས་འདུག། ལྷག་པར་དུ་ད་ལྟ་ངས་ཐུགས་བསམ་བཏང་བ་ཡིན་ན། ང་ཚོ་བོད་རིགས་ཚོགས་པ་དེ་ཕྱི་རྒྱལ་ཡུལ་གྲུ་ཁག་ཡོད་དེ་ཡོ་རོབ་དང་ཨ་རི་དང་ཨོ་སྟྲེ་ལི་དེ་འདྲ་ནང་ལ་རེ་ཞིག་ལ་བོད་རིགས་ཚོགས་པ་ལ་སོ་སོའི་གི་སོ་སོ་རང་གི་རང་བདག་ཡིན་དེ་བས་གི་ལྟེ་གནས་ས་ཆ་རུ་མེད་དེ་གན། ཨ་ནི་ཅིག་ག་དུས་ཡིན་ནའི་ཁང་པ་རེ་གཡར་དགོས་མཁན་དེ་འདྲའི་འདྲ་བོ་ཅིག་གི་གནས་ཚུལ་དེ་གོ་བསྡད་འདུག་ད་དེ་འདྲས་མ་ཡིན་པར་དངོས་གནས་རང་ག་རེ་ཡིན་ནའི་མིན་ནའི། བཀའ་ཤག་གི་འཛིན་སྐྱོང་གི་ཐོག་ནས་རོགས་པ་ག་འདྲས་གནང་གི་ཡིན་པ་ག་འདྲས་གནང་བྱས་ཨ་ནི་ཕ་གིའི་ཅིག་ག་ཟེར་རེད་བོད་རིགས་ཚོགས་པ་ཡོད་འདོད་པ་དེ་འདྲ་ཡོད་སོ་སོ་རང་བདག་གི

འདི་གནས་དང་མི་གནས་ཟེར་དེ་འགོ་ལ་སླེབས་ཚར་ཡོད་རེད་དེ་བྱས་དུས་ཅིག་སློབ་གྲྭ་ཐོན་པ་ཙམ་གྱིས་མ་ཡིན་པར་བོད་པ་ཧྲག་ཏག་ཏག་ཅིག་བཟོ་ཐུབ་ཆེད་ལ་ཡ་ད་ང་ཚོ་ག་རེ་བྱེད་དགོས་རེད་ཟེར་དེ་ཐོག་བསམ་བློ་གཏོང་དགོས་རེད་གསུང་འདུག་ད་གིན་མཐའ་མ་དེ་དྲི་བ་དེ་ལ་ཡང་ག་རེ་བྱེད་དགོས་རེད་གསུང་གི་འདུག་གནད་འགག་ག་རེ་ཆགས་རེད་ད་མང་པོ་ཡོད་རེད་པ་བྱས་ཙང་དྲི་བ་རྡོག་རྡོག་ཞིག་ལ་ཡ་ལན་རྡོག་རྡོག་ཞིག་ཞུས་པ་ན།
ད་དེའི་ནང་ལ་དེའི་གནད་འགག་ཆེ་ཤོས་ཅིག་སྐད་ཡིག་དེར་བཞག་རེད་དང་པོ་དེ་ལ་སྐད་ཡིག་དེ་བྱས་ད་སྐད་ཡིག་དེ་ཡོད་པ་ཡིན་ན་ད་དེ་ངས་ཉམས་མྱོང་ཙམ་ཞུ་གི་ཡོད།

ཨོ་དེ་འདྲའི་ཞེས་བྱ་གངས་འདིར་སྐད་ཡིག་དེ་ཡོད་དེ་དུས་ངས་ཞུ་གི་ཡོད། བོད་ཡིག་འབྲི་ཀློག་ཡོད་ན་ད་སེ་ར་རེད་དེ་འདྲས་མ་བྱུང་ན་སྐད་རྒྱབ་ཐུབ་ན་འགྲིག་གི་རེད། སྐད་རྒྱབ་ཐུབ་དུས་མཚམས་པ་ལ་བོད་པའི་མཉམ་དུ་གཤིབ་ཐུབ་རེད་གཤིབ་ཚར་དུས་མཚམས་པ་ལ་གཤིབས་པ་ད་ག་རང་ཐོག་ནས་བོད་པའི་གི་རིག་གཞུང་མང་པོ་སྦྱང་ཡས་ཡོད་རེད་བོད་པའི་བསམ་བློ་སྟངས་ལ་དེ་འདྲས་ཆེད་དུ་གཉེར་ནས་བོད་པའི་བསམ་བློ་ལ་ག་འདྲས་རེད་ལབ་དགོས་ཡས་ཡོད་མ་རེད། བོད་ཡིག་འབྲི་ཀློག་ཤེས་ན་སེ་ར་རེད་མ་ཤེས་པ་ནས་བོད་སྐད་རྒྱབ་ཤེས་པ་ཙམ་གི་ད་ག་རང་འགྲིག་ཚར་རེད། ད་དེ་བྱས་གཉིས་པ་དེ་ལ་ཨ་ནི་འདི་གལ་ཆེན་པོ་རེད་ཤག། ལྷག་པར་དུ་ད་ལྟ་ཅིག་ང་ཚོས་འཛིན་སྐྱོང་བྱས་ནས་ད་དེ་ངས་འཛིན་སྐྱོང་ལ་ཞུགས་ཀྱི་ཡོད་ལ། ད་འཛིན་སྐྱོང་བཀའ་ཤག་གི་དབུས་པའི་འཛིན་སྐྱོང་ད་འཛིན་སྐྱོང་གཙོ་བོ་འཛིན་སྐྱོང་བྱས་དེ་ནས་ཨ་ནི་ང་རང་ཚོ་ཅིག་དཔེར་ན་ད་ད་ལྟ་དེ་རྡ་རམ་ས་ལ་ཡིན་པ་ན་ནི་ག་ཚོད་རེད་གཞུང་འབྲེལ་མ་ཡིན་པའི་ཚོགས་མང་པོ་ཡོད་རེད། གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ག་ནང་ཞིག་ཡིན་ན་ནི་ཕྱི་ལོགས་ཁག་ལ་ཡིན་པ་ཡིན་ན་ཕྱི་རྒྱལ་ཁག་ལ་ཡིན་པ་ཡིན་ན་བོད་རིགས་སྤྱི་མཐུན་ཚོགས་པ་དེ་འདྲ་མང་པོ་ཡོད་རེད།
འོན་ཏེ་དེ་དག་ཚང་མ་ལུས་ཀ་བཀའ་ཤག་བཀའ་ཤག་བཀའ་ཤག་ནི་བཀའ་ཤག་ལ་ཚང་མ་བཀལ་བཞག་པའི་བཟོ་མ་བྱེད་པ་བྱས། ང་རང་ཚོ་སོ་སོ་རང་གིས་ག་རེ་བྱེད་ཐུབ་ས་རེད། འོ་དེའི་དགོངས་པ་བཞེས་དགོས་འདུག་ད་དེ་ཕྱོགས་གཉིས་ཕྱོགས་ནས་བསམ་བཏང་བ་ཡིན་ན། གལ་ཆེ་དེ་ང་རང་ཚོ་མི་བདག་པོ་རྒྱག་པ་གལ་ཆེན་པོ་ཞེ་པོ་རེད་ཤག།

རྒྱ་རིགས་དང་སོག་རིགས་འདྲེས་ཚར་རེད། འདྲེས་ཚར་ནས་ཤ་ཚ་དེ་རྒྱ་རིགས་ལ་ཕར་སླེབས་ཀྱི་རེད་མ་གཏོགས་སོ་སོའི་མི་རིགས་ལ་ཤ་ཚ་བ་མི་རིགས་ཆག་ཆག་ཆག་ཚར་རེད་བ། འོ་དེ་རིགས་ཆགས་ཡོང་དུས་སྐྱོན་ཤོར་རེད། སོང་ཙང་སྐད་ཡིག་དེ་ཅིག་བྱས་ནི་མི་སྤུས་དག་པོ་ཡོད་བ་དེ་ཚོ་སོ་སོའི་གི་མི་སྤུས་དག་པོ་ཡོད་བ་དེ་བདག་པོ་རྒྱབ་དགོས་ཡོད་བ་རེད། ད་ང་རང་ཚོ་ད་གཟོད་མི་རིགས་ནང་ལོགས་ལ་ད་ག་ན་ཡིན་ཅིག།

གཉིས་པ་དེ་ལ་ནི་བོད་པའི་གཞོན་སྐྱེས་ཚོ་ལ་བོད་སྐད་ལབ་དགོས་པ་དང་གཉིས་ཨ་ནི་གལ་ཆེ་ཤོས་དེ་ལ་བོད་པའི་གི་བསྟི་གནས་ཁང་གང་དུ་ཡོད་ས་སློབ་གྲྭས་མཚོན་པའི་བསྟི་གནས་ཁང་གང་དུ་ཡོད་ས་དེ་ལ་བོད་པའི་མི་རིགས་ནང་ལ་ཤེས་ཡོན་ཡོད་པ་གཅིག་ཨ་ནི་མི་རིགས་གི་ལྷག་བསམ་ཡོད་པ་གཉིས་ཨ་ནི་གསུམ་པ་དེ་ལ་དེ་ག་ཚོད་རེད་གཅིག་རིག་གཞུང་གང་གི་ཆ་ནས་ཡིན་པ་ཡིན་ནའི་དངོས་གནས་བོད་པའི་གི་ངོམ་ཆོག་ཡས་གི་དེ་འདྲས་གི་མི་དེ་ཚོ་དང་གཏམ་བཤད་བྱས་མང་སུ་བས་ཐོ་རངས་གྲ་སྒྲིག་གནང་དགོས་འདུག།

དེའི་ཚ་དུ་ནི་ནིའུ་ཡོག་གི་ནང་ལ་ཡ Stony Brook སློབ་གྲྭ་ཆེན་མོའི་ནང་ལ་ཡ། སྤྱི་ཚོགས་འཕྲོད་བསྟེན་སྐོར་ལ་སློབ་སྦྱོང་བྱས་ནས་ད་ལྟ John Hopkins གཙུག་ལག་སློབ་གྲྭ་ཆེན་མོ་དེའི་ནང་ལ་ཡ་སྨན་གྱི་སྡེ་ཚན་ནང་ལ་ཕྱག་ལས་གནང་དང་གནང་བཞིན་པའི་གནས་སྟངས་ཅིག་ཆགས་ཀྱི་ཡོད་རེད། ཁྱེད་རང་དེ་ལོ་རྒྱུས་ནང་བལྟ་དུས་མཚམས་ལ་ཡ། སྨན་པ་ཡིན་པ་གཅིག་པུ་མ་ཡིན་པ་ད་ཁྱེད་རང་གིས་ཡང་ཁྱེད་རང་གི

སློབ་ཆུང་སློབ་འབྲིང་མཐོ་འབྲིང་དེའི་བར་དུ་ད་ལོ་མང་པོ་བྱས་ལ་ཡ་དེ་ཁྱེད་རང་གི་སློབ་གྲྭ་དེ་མ་ཡོང་སློབ་གྲྭ་དེ་བེ་ཀྲུང་ཅི་འདྲ་ཆགས་འདུག་ཨ་ནེ་ཁྱེད་རང་གི་མི་ཚེ་ལ་ཡ་ཤུགས་རྐྱེན་ག་རེ་འདྲ་སླེབས་ཀྱི་འདུག་བསམ་གི་འདུག་བག་ཆགས་ག་རེ་འདྲ་འདུག། ཐུགས་རྗེ་ཆེ། ད་གཙོ་བོ་དེ་ག་དུས་ཡིན་པ་ཡིན་ནའི་བོད་ཁྱིམ་སློབ་གྲྭ་དེའི་བཀའ་དྲིན་ཆེན་པོ་ཞིག་ཚོར་བསྡད་ཀྱི་ཡོད། སྤྱི་བཏང་ནི་སློབ་གྲྭ་དང་སློབ་གྲྭ་གཅིག་རེད་དེ་ལས་བོད་ཁྱིམ་སློབ་གྲྭ་དེ་མང་དྲག་ཅིག་ག་རེ་མཐོང་གི་འདུག་ལབ་དུས་ཁོ་ནང་སོ་སོའི་ནང་འདྲ་བོ་ཅིག་ཆགས་བསྡད་ཡོད་རེད། ད་དེ་ནས་སློབ་ཕྲུག་མང་པོ་ཅིག་ཐོན་གྱི་ཡོད་རེད་སྤྱི་བཏང་ནས་སློབ་གྲྭ་ནས་སློབ་ཕྲུག་ཚོ་ཐོན་ཡོང་དུས་ཕལ་ཆེ་བ་སློབ་གྲྭ་ནས་ཐོན་པ་གི་རྣམ་པ་ཅིག་མ་གཏོགས། སློབ་གྲྭ་དེ་ལ་ཡང་སོ་སོའི་ནང་ཡིན་བསམ་བསམ་གྱི་ཚོར་བ་དེ་འདྲའི་སླེབས་དེ་ཁག་པོ་རེད་ད་དེའི་ཚོར་བ་སླེབས་ཡག་གི་མཐུན་རྐྱེན་བསྐྲུན་ཡག་དང་དུས་ཚོད་གང་ལ་ཡང་བོད་ཕྲུག་ཁྱིམ་སྡེ་གི་ཤུགས་ཕྱོགས་ག་ནས་ཐད་ནས་སློབ་ཕྲུག་ཚོའི་སྤྱི་ཡོངས་ཀྱི་འཚར་ལོངས་ལ་ཡང་འབད་བརྩོན་ཤུགས་ཆེན་པོ་ཅིག་བྱས་ཡོད་པ་ལ་བརྟེན་བྱས་ད་དེ་སློབ་གྲྭའི་དགེ་རྒན་རེད་ཁྱིམ་ཚང་ཨ་མ་ལགས་རེད་ཚང་མས

ཨུཧུ། འདི་ངའི་སྤྱི་བཏང་གལ་ཆེན་པོ་རེད་བསམ་གྱི་ཡོད། རེད་རེད། སློབ་གྲྭ་གི་སྤྱི་བཏང་ང་ཚོ་ཚང་མ་གི་བསམ་ཡག་ལ་ཨོ་ད་དེ་སློབ་གྲྭ་འགྲོ་ས་རེད་མ་གཏོགས་ཅིག་རང་རང་ནང་གི་ཚོར་བ་ཡིན་པ་ཟེར་དཔེ་ད་དཀོན་པོ་རེད་ཨ་ནི་ཁྱེད་རང་ལ་ཡ་ག་རེ་བྱས་ནས་བོད་ཕྲུག་ཁྱིམ་སྡེ་གི་སློབ་གྲྭ་ཟེར་གཅིག་པུ་གི་ད་ཁོ་འདུ་ཤེས་ཟེར་མ་ཡིན་པ་ནང་གི་དེ་འདྲ་གི་སོ་སོ་ནང་ཡིན་བསམ་གི་ཚོར་བ་དེ་དེ་འདྲ་ཟེར་ཤུགས་ཆེན་པོ་བཅད་དུ་ཡ་རྒྱུ་མཚན་ག་རེ་ལ་ཐུག་ཡོད་རེད་བསམ་གི་འདུག
ད་སྤྱི་བཏང་ནས་ཕི་གས་ང་ཚོ་ད་འདི boarding school ཆགས་བསྡད་ཡོད་རེད་པ་གཏན་འཇགས་སློབ་གྲྭ་རུ་ཆགས་བསྡད་ཡོད་རེད་ང་ཚོ་ཕི་གས་ཕར་སློབ་གྲྭ་འགྲོ་དུས་ཙམ་པ་ཕི་གས་ཟ་ས་ཉལ་ས་བསྡད་ས་ཚང་མ་ཕི་གས་གཅིག་ཆགས་བསྡད་ཡོད་རེད་ད་ཁོ་དེ་གཅིག་རེད་ད་དེ་ལས་གལ་ཆེ་འདི་ང་ཚོ་ཆུང་ཆུང་སློབ་གྲྭ་བྱས་པའི་སྐབས་སུ་སློབ་སྦྱོང་བྱས་པའི་སྐབས་སུ་ཕི་སྤྱི་བཏང་མཐུན་རྐྱེན་དེ་ཚོ་སྐྱོ་བོ་རེད་པ་ཡིན་པ་ཡིན་ནས་དེ་དགེ་རྒན་དང་ཁྱིམ་ཚང་ཨ་མ་ལགས་རེད་སློབ་གྲྭའི་གི་ལས་བྱེད་ཚོ་རེད་ཚང་མས་ཧུར་ཐག་འབད་ཐག་བྱས་བྱས་དངོས་གནས་ཤ་ཚའི་ཐོག་ནས་སློབ་ཕྲུག་ཚོ་ལ་ཡང་གཅེས་སྐྱོང་བྱས་ཡོད་རེད་བྱས་ཙང་དེ་འདྲའི་ཚོ་ཤ་ཚའི་ཐོག་ནས་གཅེས་སྐྱོང་བྱས་ཡོད་དུས་ཨ་ནི་ཅིག་སློབ་ཕྲུག་དེ་ཐོན་ཡོང་དུས་ཕི་ཀའི་རང་བཞིན་མེད་པས་ཅིག་སློབ་གྲྭ་ལ་ཡང་སེམས་ཐག་ཉེ་བོ་ཅིག་ཆགས་ཡོང་གི་འདུག་ག། འདི་ལྟར་ཕི་ཀའི་གཙོ་བོ་ཕི་ཀའི་ཡོད་པའི། དགེ་རྒན་ཚོས་དེའི་སྐབས་སུ་མཉམ་དུ་ལས་བྱེད་གཞན་དག་ཚོས་དེའི་སྐབས་སུ་སློབ་ཕྲུག་ལ། ཆུང་ཆུང་སྐབས་སུ་བྱམས་སྐྱོང་ག་འདྲ་བྱས་ཡོད་མེད་ལ་ཤུགས་ཆེན་པོ་ཅིག་རག་ལས་ཀྱི་མེད་འགྲོ་བསམ་བསམ་ཅིག་ཚོར་འདུག།
ཨུ་ཧུ། ཁྱེད་རང་ཡིན་ན་ད་སློབ་ཆུང་རེད་སློབ་འབྲིང་རེད་མཐོ་སློབ་དེ་ཚོ་ཚང་མ་ཅིག་བོད་ཕྲུག་ཁྱིམ་སྡེ་ནང་ལ་དེ་འདྲ་ཟེར་སློབ་སྦྱོང་བྱས་འདུག

ཁྱེད་རང་སོ་སོའི་མི་ཚེའི་མདུན་ལམ་འདི། ཅིག་བདམས་ཡོང་དུས་དེའི་ཉི་མ་གཅིག་གཉིས་ནང་ལོགས་ལ་ཡར་ཐག་ཆོད་རྒྱུ་དེ་འདྲའི་སུ་ཡིན་རེད་བསམ་གྱི་མི་འདུག་ཁོ། ལོ་དང་ལོ་བསྟུད་ནས། ཟླ་བ་དང་ཟླ་བ་བསྟུད་ཀྱིས་བསྟུད་པའི་བག་ཆགས་དང་ཉམས་མྱོང་གཅིག་གི་གནས་སྟངས་གཅིག་གི་བར་ལ་ཡར་ཆགས་ཡོང་གི་ཡོད་རེད། ད་ང་སོ་སོར་མཚོན་པ་ཡིན་ན་ཆུང་ཆུང་ནས་བོད་ཕྲུག་ཁྱིམ་སྡེ་ལ་ཡ་ཕྱིན། དེ། སློབ་གྲྭའི་ནང་ལོགས་ལ་ཡ་འཕྲོད་བསྟེན་དཀའ་ངལ་མང་པོ་ཡོད་རེད། འགོས་ནད་ཀྱི་ནད་གཞི་མང་པོ་ཡོད་རེད། སློབ་ཕྲུག་མང་པོ་ཅིག་སོ་སོ་སོ་སོ་ཡི་སོ་སོ་ཙམ་དུ་མ་ཟད་པའི་སློབ་ཕྲུག་གཞན་དག་མང་པོ། ཅིག་འགོས་ནད་ན་ཚ་འདྲ་མ་འདྲ་དེ་འདྲས་ན་གི་ཡོད་རེད། བྱས་ཙང་ཕ་གིའི་འཕྲོད་བསྟེན་དེ་གལ་ཆེན་པོ་ཡིན་པ། དེ་དུས་སྐབས་སུ་ནས་ད་ཚོར་བ་ཅིག་སླེབས་ཡོང་གི་ཡོད་རེད་ད་ང་ཕྱི་ཕྱི་རྒྱལ་གྱི། དེ་དུས་ང་ཚོ་ཨམ་ཆི་དེ་འདྲས་སློབ་གྲྭ་ལ་ཡ་མང་པོ་ཡོང་བྱས་བརྟག་དཔྱད་བྱེད་ཡ་དང། སོ་སྨན་པ་དེ་འདྲའི་སླེབས་ཆེ། དང་བླངས་ཀྱི་ཨམ་ཆི་དེ་འདྲ་སླེབས་བྱས་བརྟག་དཔྱད་བྱེད་ཡ་དང་དེ་འདྲའི་ཅིག་ཡོང་བསྡད་ཀྱི་ཡོད་དུས་ཨམ་ཆིའི་གི་ལས་ཀ་ལས་ཀ་དེ་རླབས་ཆེན་པོ་ཡིན་པ་ཅིག་དེ་དུས་མཐོང་བསྡད་ཀྱི་ཡོད། ནི། ད་སོ་སོའི་ཕ་མ་ཡིན་ནའི་ཡང་སེ་ཡང་སེ་སྨན་ཁང་ལ་ན་བྱས་སྨན་ཁང་ནང་ལ་ཉལ་དགོས་ཡ་གནས་སྟངས་དེ་འདྲའི་ཆགས་ཀྱི་ཡོད། ནི། དེ་ཨམ་ཆི་ཚོས་ཕ་མ་ལ། གཅེས་སྐྱོང་ཡག་པོ་བྱེད་ལྟ་རྟོག་ཡག་པོ་བྱེད་དུས་ཚང་མ་སོ་སོ་ལ་དགའ་ཚོར་སྐྱེ་ཡ་དང་དེའི་སྐབས་སུ་ནས་ཨ་ནི་ད་ཨམ་ཅིའི་ལས་ཀ་དེ་ཅིག་གལ་ཆེན་པོ་ཡིན་པ་དང་ལས་ཀ་རླབས་ཆེན་པོ་ཡིན་པ་ཅིག་དེ་འདྲའི་ཅིག་ཚོར་བ་ཅིག་བྱུང། འདི་འདྲའི་འདི་འདྲའི་བྱས་བྱས་ཨ་ནི་མུ་མཐུད་ནས་སློབ་སྦྱོང་འཛུགས་བྱས་དེ་དུས་ད་དགེ་རྒན་ཚོ་ཡིན་ནའི་རེད། སོ་སོའི་ནང་ཕ་མའི་ཤུགས་རྐྱེན་ཡིན་ནའི་རེད། ཨ་ནི་སོ་སོའི་གི་གལ་ཆེ་ཤོས་དེ་སོ་སོའི་གི་མྱོང་ཚོར་དང་དེ་འདྲའི་བྱས་བྱས་ག་ལེ་ག་ལེ་ལོ་དང་ལོ་བསྟུད་བྱས། ཉི་མ་དང་ཉི་མ་བསྟུད་བྱས། ཨ་ནི། ད་ཨོ་ད་ངའི་མི་ཚེ་འདི་ནང་ལོགས་ལ་ཨམ་ཅི་ཅིག་བྱེད་ཐུབ་པ་ཡིན་ན། ཨ་འདི་ད་སུ། ཡག་པོ་ཡོང་ས་རེད་བསམ་བསམ་གྱི་བསམ་བློ་ཆགས་སྟངས་བཟོ་འདྲ་དེ་དེ་འདྲའི་འདྲ་བོ་ཞིག་ཆགས་པ་རེད། ཨུ་ཧུ། བོད་ཕྲུག་ཁྱིམ་སྡེའི་ནང་ནས་ད་ཁྱེད་རང་བཟོ་འདྲ་ཡིན་ན་གྲགས་ཆེན་པོ་རེད་ལ་ཨ་ནི་དེང་སང་ད་མི་ཡི་ངོ་ནས་སྤྱི་ཚོགས་ནང་ལ་ཡང་ཞབས་ཞུ་བྱེད་ཐུབ་མཁན་གྱི་རྩེ་གྲས་ཀྱི་མི་སྣ་ཅིག་ཆགས་ཡོད་པ་རེད་ཁྱེད་རང་ལྟ་བུ་གི་མི་ཡིས་ད་གོ་ཡག་ལ་བོད་ཕྲུག་ཁྱིམ་སྡེའི་ནང་ནས་ཁ

ད་སྤྱིར་བཏང་ནས་བོད་ཕྲུག་ཁྱིམ་སྡེ་གི་དམིགས་ཡུལ་ད་རྒྱ་ཆེན་པོ་ཆགས་བསྡད་ཡོད་རེད་པ། ད་འདི་ནང་ལོགས་ནས་ད་གལ་ཆེ་ཤོས་གཅིག་འདི་སློབ་ཕྲུག་ཚོའི་སློབ་སྦྱོང་དུས་བོད་ཕྲུག་ཚོས་སློབ་སྦྱོང་ཡག་གི་ཡག་པོ་ཆགས་ཡ་གཅིག་དང་ཨ་ནི་མ་འོངས་པ་ལ་ཡ། སྤྱི་ཚོགས་ནང་ལོགས་ལ་འགན་འཁུར་མཁན་གྱི་མི་གཅིག་ཆགས་ཐུབ་ཡ། ཨ་ནི་བྱམས་སེམས་ལྡན་པའི་མི་གཅིག་ཆགས་ཐུབ་ཡ་ད་འདི་ཚོ་བོད་ཕྲུག་ཁྱིམ་སྡེ་གི་དམིགས་ཡུལ་དུ་གཅིག་ཆགས་བསྡད་ཡོད་རེད། ཚོ་འདིའི་ནང་ལོགས་ནས་ད་ང་ད་མི་གཅིག་ཆགས་བསྡད་ཡོད་རེད་ད་གང་ཚོ་འདུག་ཅིག་ཚོ་ཚོ་ཅིག་བྱས་བསྡད་ཡོད་རེད་ད་འདི་ན་ཤེས་ཆེ་ཆེ་སྤྱི་ཚོགས་ནང་ལོགས་ལ་བོད་ཕྲུག་ཁྱིམ་སྡེ་གི་བོད་ཕྲུག་ཁྱིམ་སྡེ་ནས་སློབ་སྦྱོང་བྱས་པའི་སློབ་ཕྲུག་དེ་ནས་མང་པོ་ཡོད་རེད་མང་པོ་ཅིག་ཡག་པོ་ཡག་པོ་ཆགས་བསྡད་ཡོད་རེད། བྱས་ཙང་རིགས་གཅིག་རྐང་འཛིན་ནང་ལོགས་ལ་ཡང་ལས་ཀ་བྱེད་མཁན་དེ་འདྲའི་མང་པོ་འདུག་བྱས་ཙང་དེ་འདྲའི་སྐད་ཡིན་དུས་བསམ་པ་ད་ཁོ་ཅིག་དམིགས་ཡུལ་དང་མ་བསུབ་ན་ག་ལ་ཧ་ཙམ་ཅིག་ཏན་ཏན་འགྲུབ་ཡོད་རེད་བསམ་གྱི་འདུག།
སྨན་པ་ལགས་ཀྱིས་ད་ལྟ་དེ་གསུངས་སོང་རིགས་གཅིག་རྐང་འཛིན་ནང་བྱས་བྱས་དམ་ཚད་སློབ་མ་མང་པོ་ཐོན་ཡོད་རེད་གསུངས་འདུག་པ་བྱས་ཙང་ད་ལྟ་ཁྱེད་རང་ཡིན་ན་དེང་སང་ད་སྨན་པ་གི་སྡེ་ཚན་དེ་ནང་ལ་ཕྱག་ལས་གནང་གི་ཡོད་དུས་ཁྱེད་རང་གི་དེ་དྲན་པ་དེ་ནང་ལ་ཏན་ཏན་ཁྱེད་རང་གི་མ་གཞི་ཡོད་རེད་བསམ་གྱི་འདུག་བོད་ཕྲུག་ཁྱིམ་སྡེ་ནང་ནས་ད་ཚན་རིག་གི་སློབ་མ་དེ་འདྲ་དང་ཨ་ནི་སྨན་གྱི་སྡེ་ཚན་དེ་ནང་ལ་ད་ཁོར་རིགས་མང་པོ་མང་པོ་ཡོད་རེད་ཁ་ཤས་དེ་ཚན་རིག་གི་སྨན་གྱི་བཟོ་སྐྲུན་རེད

སྡེ་ཚན་གྱི་ཕྱི་ལོགས་ལ་བལྟས་པ་ཡིན། པར་རྒྱག་མཁན་དང་གློག་བརྙན་བཟོ་མཁན་དང་དེ་འདྲའི་ལ་ཡ་མཁས་པ་དང་རི་མོ་སྒྱུ་རྩལ་བ་དང་དེ་འདྲའི་ལ་ཡ་མཁས་པ་དང། དེ་འདྲའི་ཅིག། མང་པོ་ཡོང་བསྡད་ཀྱི་འདུག་ད་ཡིན་པ་ཡིན་ན་ད་སྤྱིར་བཏང་ངས། ག་རེ་བསམ་བསྡད་ཀྱི་ཡོད་ལབ་དུས། ད་དངོས་གནས་ས་ཆ་ཅིག་ལ་ཡ་རིགས་སོ་སོའི་དཔྱིས་ཕྱིན་པ་ཅིག་དང། རྒྱལ་སྤྱིའི་སྡིངས་ཆ་ལ་ཡར་རྒྱ་ཆེན་པོ་ཅིག་ལས་ཀ་བྱེད་ཐུབ་མཁན་ཅིག་ཆགས་ཡ་འདི་གལ་ཆེན་པོ་མཐོང་བསྡད་ཀྱི་ཡོད། བྱས་ཙང་འདིའི་སྒང་ལ་ཡར་ཏོག་ཙམ་ཅིག་ང་ཚོ་ཤུགས་རྒྱབ་དགོས་མེད་འགྲོ་བསམ་བསམ་འདྲ་བོ།
ཨུ་ཧུ། ཨ། ད་ད། ཨོ་ལེ། སེང་གེ་འདུག་གས།
དེ་ཁྱམས་མི་ལགས་འདུག།

ད་དེ། དཀའ་ལས་མང་པོ་རྒྱབ་དགོས་ཀྱི་ཡོད་རེད། ཨ་ནི། ད་ག་ནང་བཞིན་པའི་ཁོ་ལ་ཡང་ཁོར་ཡུག་དང་ཆ་རྐྱེན་ཆ་ཚང་ཅིག་དགོས་ཀྱི་ཡོད་རེད་པཱ། བྱས་ཙང་དེའི་གེ་ད་ཁོ་ཆུང་དུས་ནས་སློབ་ཕྲུག་ཚོ་ལ་ཡང། འཚོ་སྐྱོང་བྱེད་སྟངས་རེ་དེ་ཚོ་ལ་ཤུགས་ཆེན་པོ་ཞིག་རག་ལས་ཀྱི་རེད་བསམ་གྱི་འདུག་བྱས་ཙང་དེའི་ཐོག་ནས་ད་ད་ད་ལྟ་ནས། ང་ཚོ་སློབ་གྲྭ་ནང་ལ་ཡོད་མཁན་ཚོས། ད་སློབ་གྲྭའི་གེ་ཁོར་ཡུག་སློབ་ཕྲུག་ཚོ་ལ་སློབ་སྦྱོང་དེའི་སྒང་ལ་ཤུགས་རྒྱག་ཡ་དེ་ངས་དཔེ་གལ་ཆེན་པོ་མཐོང་གི་ཡོད། སྤྱིར་བཏང་ནས་ད།

སོ་སོར་ཡང་དངོས་གནས་ཡག་པོ་ཅིག་དང། གྲུབ་འབྲས་ཡག་པོ་ཅིག་དགོས་ཀྱི་ཡོད་ན་དེ་ལ་ཏོག་ཙམ་ཅིག་དཀའ་ལས་རྒྱག་དགོས་ཀྱི་རེད་མ་གཏོགས་ཐེངས་མ་གཅིག་མ་འགྲིགས་པ་ཡིན་ན་ལམ་སང་བོར་བཞག་བཞག་བྱས་འོ་ད་བྱུང་མ་སོང་བསམ་བྱས་བཞག་བཞག་ན་ནི་ཡོང་གི་མ་རེད། བྱས་ཙང་དེ་འདྲའི་ཐོག་ནས་མུ་མཐུད་ནས་འབད་བརྩོན་བྱས་བྱས་དཀའ་ལས་རྒྱག་ཡ་དེ་ཚོ་ངས་གནད་འགག་ཆེན་པོ་མཐོང་གི་ཡོད། བྱས་ཙང་དེ་ཚོའི་སྒང་ལ་ཏན་ཏན་ཅིག་ཤུགས་རྒྱག་དགོས་ཀྱི་རེད་ཨ་ནི་ཕྱི་ཟླ་འདི་ད་ལྟའི་དེང་སང་ཕྱི་རྒྱལ་ལ་ཡང་མང་པོ་སླེབས་བསྡད་ཡོད་རེད།

རྒྱ་གི་ལོ་རྒྱུས་དོན་དག་རྒྱུན་གྱི་སློབ་གྲྭ་ནི་ད་བོད་ཟེར་ཡ་དེ་དེ་ནི་མི་རིགས་དེ་གི་ད་སྐད་ཡིག་དེ་ད་ཅིག་ཉམས་ཆག་འགྲོ་གི་འདུག་ཟེར་ཡ་གི་སྐད་ཆ་དེ་བོད་ནང་ནི་དོན་དག་གི་ནི་ད་དེ་བཤད་དེ་ཡོད་རེད་ལ་དེ་ནི་ད་བཙན་བྱོལ་ནང་ལ་ཡ་དང་དྲག་གི་དེ་ལི་གི་ཅན་གི་ནི་ཚི་རྒྱ་གར་དང་བལ་ཡུལ་ནང་ལ་ཚི་བོད་པ་ཡོང་ཡ་དེ་ཉུང་རུ་ཉུང་རུ་འགྲོ་ད་བོད་རིགས་ཆེད་དུ་བཙུགས་པའི་གི་གཏན་འཇགས་སློབ་གྲྭ་མང་པོ་ཅིག་ཡོད་ས་རེད་རྒྱ་གར་ནང་ལ་ནི་དེ་ནང་ནང་ལ་ཡ་སློབ་གྲྭ་ནང་ལ་ད་ཚི་བ་སློབ་ཕྲུག་འདྲ་སློབ་གྲྭ་ཡོང་གི་ཉུང་རུ་ཉུང་རུ་ཕྱིན་དེ་ནས་དེ་དང་མཉམ་དུ་རྒྱ་གར་བལ་ཡུལ་ནི་དང་ཚི་ནུབ་ཕྱོགས་ཀྱི་རྒྱལ་ཁག་དང་འདྲ་ནང་ལ་ཡང་བྷ་ཚི་བོད་པ་ཁ་ཐོར་ནི་བྷ་ཚི་ཀྲང་འགྲོ་ཁི་ད་བྷ་ཚི་ད་སོ་སོ་གི་ཚོ་གུ་ད་ནི་ཅི་མ་འོངས་གི་ཡ་གྱི་སྲིན་ལག་འདྲ་མི་འདྲ་དང་འདྲ་གཏོང་ནི་ད་ཐག་རིང་པོ་ལ་རྒྱལ་བོ་འགྲོ་དུས་ཙམ་ལ་ཡ། ད་བོད་ཕྲུག་ཆེད་དུ་བཙུགས་པའི་གི་སློབ་གྲྭ་མང་པོ་ཞིག་གི་བོད་པ་སློབ་གྲྭ་མང་པོ་ཞིག་གི་དཀའ་ངལ་འདྲ་མིན་ཅིག་འཕྲད་བསྡད་ཀྱི་འདུག་དེ་ཚོ་དཀའ་ངལ་དེ་ཚོ་ཁྱེད་རང་གིས་དཀའ་ངལ་ག་རེ་ག་རེ་འདྲ་གཟིགས་ཀྱི་འདུག་དཀའ་ངལ་དེ་ཚོ་ལ་ང་ཚོ་གདོང་ལེན་ག་རེ་འདྲ་གནང་དགོས་རེད་བསམ་གྱི་འདུག་ཁྱེད་རང་གི་ད་ཅི་མིན་པ་གི་ནི་ཆེད་ལས་ཀྱི་ཐོག་ནས་བ་ཚི་ག་ག་ས་ག་ལ་ལས་ཀ་ལ་འགྲོ་བསྡད་འདུག་ག་ས་ཐུང་གུར་བ། ངས་ད་ལྟ་གཏམ་དཔེ་གི་ལས་ཀ་ཅིག་བྱེད་ཐུབ་ཡོད་རེད་སྙམ་དུ་ད་སློབ་སྦྱོང་གི་སློབ་ཕྲུག་ཚོས་སློབ་སྦྱོང་ཡར་རྒྱས་བཏང་ཡར་ཡར་ཤུགས་ཆེ་རྒྱབ་བསྡད་ཀྱི་ཡོད། འདི་ང་རང་གི་སྒེར་གྱི་དབྱིངས་ཅིག་ཆགས་བསྡད་ཀྱི་ཡོད་བྱས་ཙང་དེ་འདྲའི་ཐོག་ནས་ད་ད་ལྟའི་ཆ་ལ་ཡ་བོད་ནང་ལོགས་ལ་གནས་སྟངས་འདི་ད་དངོས་གནས་སེམས་པ་སྐྱོ་བོ་རེད་ཤག་དེ་གའི་ད་སོ་སོའི་སློབ་སྦྱོང་སྦྱང་འདོད་ཡོད་ནའི། གོ་སློབ་སྦྱོང་སྦྱང་ཡ་གི་གོ་སྐབས་མེད་པ་དང་ཡང་སློབ་སྦྱོང་ག་ལ་ག་ཙམ་ཡག་པོ་ཅིག་བྱུང་པ་ཡིན་ནའི་དེའི་རྗེས་ལ་ཡ་བོད་པ་ཡིན་པ་སོང་ཙང་ཡང་གོ་སྐབས་འདི་མ་མ་རག་ཡ་དང་དཔྱད་བཞག་ཡ་དང། ཨ་ནི་ཕྱི་ཕྱི་ལོགས་འགྲོ་ཡ་ལ་ཡ་གོ་སྐབས་ཏག་ཏག་ཅིག་མ་བྱུང་ཡ་ད་ད་དེ་འདྲས་གི་ཐོག་ནས་གྲངས་ཉུང་མི་རིགས་ཅིག་ཆགས་བསྡད་ཀྱི་ཡོད་དུས་ཙམ་པ་དེ་ལ།

ཅིག་ང་ཚོ་གོ་རྟོགས་སྤེལ་ཡ་ཡིན་ནའི་རེད་ད་སློབ་སྦྱོང་བྱེད་ཡ་གི་གོ་སྐབས་ཚོ་གང་མང་མང་ཅིག་ད་ག་འདྲས་བྱེད་ཀྱི་མ་ཕ་གིའི་ནང་ལོགས་ལ་སླེབ་པ་བྱེད་ཐུབ་གི་ཡོད་ན་ད་འདི་ཚོ་བྱེད་དགོས་རེད་བསམ་གི་འདུག་ད་དེ་ཕ་གིའི་ད་གཙོ་བོ་དེ་ད་ལྟ་བྱེད་ཐུབ་ས་དེ་ད་བཙན་བྱོལ་ནང་ལོགས་ལ་ང་ཚོ་ད་ལྟ་ལས་ཀ་བྱེད་ཐུབ་གི་ཡོད་རེད་བྱེད་ན་བྱེད་ས་ཡོད་རེད་བྱས་ཙང་དེའི་སྐོར་ནས་ཤུགས་རྒྱབ་ཡ་དེ་དཔེ་གལ་ཆེན་པོ་མཐོང་གི་འདུག་འམ་དེ་ཤུགས་ཡག་པོ་ཐེབས་ཐུབ་པ་ཡིན་ན་ཨ་ནི་མུ་མཐུད་ནས

ད་ཡིན་པ་ཡིན་ནའི་ཡང་ཁ་ཤས་ཁ་ཤས་ནས་སྐད་གོ་གི་འདུག་སྐད་ཆ་གོ་ཡ་ནས་དེང་སང་སློབ་ཕྲུག་ཚོའི་སློབ་སྦྱོང་འདི་འདྲས་བྱས་མ་ཉམས་ཆག་ཟེར་ཡ་ད་དེ་འདྲས་ཀྱི་སྐད་ཆ་དེ་འདྲས་གོ་ཡོང་གི་འདུག་ད་བོད་ཕྲུག་བོད་ཕྲུག་ཁྱིམ་སྡེ་གཅིག་པོ་ཅིག་གཟིགས་ཡོད་མ་རེད་ང་རང་ཚོ་སློབ་གྲྭ་བྱིངས་རུ་ཆགས་བསྡད་ཡོད་རེད་བྱས་ཙང་ད་དེ་འདྲས་ཀྱི་རྐྱེན་འདྲ་བོ་ཅིག་གོ་བ་ཐུབ་གི་ཡོད་ན་ཨ་ནི་འདི་ཚོ་དམིགས་བསལ་གྱི་སློབ་ཕྲུག་གི་སློབ་སྦྱོང་ཡར་རྒྱས་འགྲོ་ཡ་ལ་ཡ་དགེ་རྒན་གྱི་སྤུས་ཀ་དེ་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད་བྱས་ཙང་དེའི་སྒང་ལ་ང་ཚོས་དགེ་རྒན་ཡག་པོ་གསོ་སྐྱོང་བྱེད་ཡ་དེ་དཔེ་གལ་ཆེན་པོ་རེད་བསམ་གྱི་ཡོད་དམིགས་བསལ་གྱི་ཚན་རིག་དགེ་རྒན་དབྱིན་ཇིའི་དགེ་རྒན། ཨ་ནི་ཨང་རྩིས་དགེ་རྒན་དེ་ཚོ་གཞི་རིམ་གྱི་སློབ་འདི་ལ་སློབ་ཚན་ཆགས་བསྡད་ཀྱི་ཡོད་རེད། ཨ་ནི་ད་སློབ་ཚན་གཞན་དག་ཚོ་གལ་ཆེན་པོ་མ་རེད་ཞུ་གི་མེད་ཡིན་པ་ཡིན་ནའི་འདིའི་རིགས་ཀྱི་སློབ་ཚན་ཚོ་གཞི་རིམ་གྱི་སློབ་ཚན་ཆགས་བསྡད་ཀྱི་ཡོད་རེད་དེ་ཚོ་ལ་ཡ་ཤུགས་རྒྱབ་ཡ་དེ་དཔེ་གལ་ཆེན་པོ་རེད་ཨ་ནི་ད་ག་ནང་བཞིན་བྱས་ད་དེང་སང། འཕྲུལ་ཆས་དེ་གལ་ཆེན་པོ་ཞེ་པོ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་དེའི་སྒང་ལ་ང་ཚོ་སྤྱི་ཚོགས་ནང་ལོགས་ལ་ད་འཕྲུལ་ཆས་སྒང་ལ་ཡ་མཁས་པ། གསར་སྐྲུན་བྱེད་ཐུབ་ངེས།

གློག་ཀླད་མཐུན་རྐྱེན་དེ་ཡང་རེད་གློག་ཀླད་མཐུན་རྐྱེན་དང་དྲ་རྒྱའི་མཐུན་རྐྱེན་སྤྲད་པ་ཙམ་མ་ཡིན་པར་སྤྲད་ས་འདི་ཡང་ཁྱིམ་ཚང་རང་ནང་ལོགས་ལ། སློབ་ཕྲུག་ཉལ་ས་དང་ཟ་ས་དང་འཐུང་ས་ཁྱིམ་ཚང་ཆགས་བསྡད་ཡོད་རེད་བྱས་ཙང་ཁྱིམ་ཚང་རང་ནང་ལོགས་ལ་ཡ་དེ་ཚོའི་གི་མཐུན་རྐྱེན་ཚོ་ཡོད་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཁྱིམ་ཚང་ནང་ལོགས་ལ་སློབ་སྦྱོང་སྦྱང་ཡ་གི་ཁོར་ཡུག་དེ་ཡར་རྒྱས་འགྲོ་ཡ་དེ་དཔེ་གལ་ཆེན་པོ་རེད་ཤག་ཁྱིམ་ཚང་ནང་སྔོན་མ་ང་ཚོ་སློབ་གྲྭ་ཡོད་དུས་ཙམ་ཁྱིམ་ཚང་ནང་ཚུར་ཡོང་དུས་ཙམ་པ་ག་དུས་ཡིན་ན་ཁྱིམ་ཚང་འདི་ཁོ་ལས་ཀ་བྱེད་ས་ཀྱི་ས་ཆ་ཟེར་འདྲ་བོ་ཅིག་ཚོར་བ་ཅིག་ཡོང་གི་ཡོད་རེད་ཕྱགས་མ་འཕྱག་ཡ་དང་ཐ་ལི་འཁྲུད་ཡ་དང་དུག་ལོག་འཁྲུད་ཡ་དང་དེ་ནས་མ་གཏོགས་སློབ་སྦྱོང་བྱེད་ཡའི་ཁོར་ཡུག་དེ་ཞེ་དྲག་ཡོད་མ་རེད། བྱས་ཙང་འདིའི་སྒང་ལ་ཅིག་བསམ་བློ་བརྗེ་པོ་བརྒྱབ་བྱས་ཁྱིམ་ཚང་ནང་ལོགས་ལ་ཅིག་སློབ་སྦྱོང་གི་ཁོར་ཡུག་དེ་མང་དུ་བསྐྲུན་ཡ། ཨ་ནི། ཅིག་གང་མང་མང་ཅིག་སློབ་སྦྱོང་སྦྱང་ཡ་གི་གོ་སྐབས་དེ་མང་དུ་བསྐྲུན་ཡ། ཅིག་སོ་སོའི་གི་ངོས་ནས་གཏིང་མཐར་གསབ་བཟོ་ཡ་ཡིན་ནའི་ཅིག་དཔེ་མཚོན་ཀློག་དེབ་ཡིན་པ་ཡིན་ན་མང་དུ་བཞག་ཡ་ཁྱིམ་ཚང་ནང་ལ་ཅིག་ཚན་རིག་པ་དེ་འདྲས་གི་པར་སྦྱར་ཡ་སོ་སྒྲོག་དེ་འདྲས་ཡིན་ན་རེད་ཅིག་ག་རེ་ཡིན་ན་ཡོང་སྲིད་ཀྱི་རེད་བ་བྱས་ཙང་དེ་འདྲས་ཐོག་ནས་ཅིག་ཁྱིམ་ཚང་ནང་ལ་ད་སློབ་སྦྱོང་གི་བསྐྲུན་ཡ་དེ་ཁྱིམ་ཚང་དེ་སོ་སོའི་ནང་ཆགས་བསྡད་ཡོད་རེད་སློབ་ཕྲུག་ཚོ་ལ་ཡ་གཟའ་སྤེན་པ་ཉི་མ་འདྲ་བོ་ཅིག་ཡིན་པ་ཡིན་ན་ཡ་ཁྱིམ་ཚང་ནང་ལ་ཅིག་སྡོད་ཀྱི་ཡོད་རེད་བྱས་ཙང་གློག་ཀླད་གི་སྡེ་ཚན་དང་གློག་ཀླད་གི་འཛིན་གྲྭ་དང་དེ་ཚོ་ལོགས་ཀར་ཡོད་རེད་ངས་ཤེས་གི་ཡོད་ཡིན་པ་ཡིན་ནའི་ཁོང་ཚོ་ཕལ་ཆེ་བ་བདུན་ཕྲག་གཅིག་ལ་ཐེངས་མ་གཅིག་ཞིག་འགྲོ་ཡ་རག་གི་རེད་མ་གཏོགས་གཞན་སྒོ་བརྒྱབ་བྱས་བཞག་གི་ཡོད་རེད། ཁྱིམ་ཚང་རང་ནང་ལོགས་ལ་ཡ་དེ་ཚོའི་གི་མཐུན་རྐྱེན་ཚོ་ཡོད་པ་ཡིན་ན་ཨ་ནི་སློབ་ཕྲུག་ཚོ་དངོས་གནས་ཅིག་ཉི་མ་ནས་ཉི་མ་ཁོའི་མཉམ་དུ་བེད་སྤྱོད་བཏང་ཡ་གི། གོ་སྐབས་དེ་རག་དུས་ཙམ་པ་སོ་སོའི་རྩལ་ལྟར་མ་བཟོ་ན་དེ་ཚོ་ལྟ་ས་ཞིག་རག་འགྲོ་གི་ཡོད་རེད། ད་བྱས་ཙང་དེ་འདྲའི་ཐོག་ནས།

བར་དུ་དེ་ངའི་ཕ་མ་གཉིས་ན་བ་རེད་དེའི་སྐབས་སུ་ང་རྒྱ་གར་ལ་ཕར་ཕྱིན་རྗེས་ཕི་གེ་ནི་སློབ་གྲྭ་ཁག་དང་དེ་ཚོ་ལ་ཅིག་ལྟ་བར་འགྲོ་དུས་ཕི་གེའི་སློབ་ཕྲུག་ཚོས་སློབ་སྦྱོང་བྱེད་ས་ཚང་མ་ཁྱིམ་ཚང་ནང་བྱེད་ནི་དེའི་དྲ་རྒྱ་གས་མེད་པ་བྱེད་གློག་ཀླད་ཀྱི་མཐུན་རྐྱེན་གས་མེད་དུས་ཙམ་པ་གནས་སྟངས་དཔེ་ཁག་པོ་ཅིག་གི་བར་ལ་སློབ་སྦྱོང་བྱེད་དེ་ཆ་འདི་འདྲའི་སློབ་སྦྱོང་བྱེད་དུས་བལྟས་ཚེ་སོ་སོ་ཡིན་ན་ད་ཅིག་ད་ཁུར་ཅིག་བླངས་དགོས་འདུག་བསམ་བྱས་ཨ་ནི་འཕྲོད་བསྟེན་ཙམ་མ་ཡིན་པ་འཕྲོད་བསྟེན་གྱི་སྒང་ལ་ཡར་སློབ་སྦྱོང་དེ་ལ་ཡང་ཤུགས་རྒྱག་ཡ་གི་ད་ཅིག་དང་པོ་སེམས་འགུལ་ཐེབས་ཡ་དེ་དེ་ནས་སེམས་འགུལ་འདུག་སེ་ཐེབས་པ་ནི་དེ་ནས་སློབ་གྲྭའི་སློབ་སྤྱི་རེད་དེ་དུས་དབུ་འཛིན་རེད་འདུག་སེ་མཉམ་དུ་ང་ཚོ་བཀའ་མོལ་བྱུང་བ་ནི་རབ་དང་རིམ་པ་བྱུང་བྱས་ན་ད་དེ་ནས་དེ་ནས་ག་ལེ་ག་ལེ་ད་དཔལ་འབྱོར་དང་དེའི་སྒང་ལ་ཡང་ཤུགས་རྒྱབ་བྱས་ད་ད་ང་ཚོ་ལས་གཞི་དེ་འགོ་བཙུགས་ཐུབ་པ་ཆགས་ཡོད། ང་ལགས་སོ་ལགས་སོ།

དང་པོ་དེ་འཛིན་སྐྱོང་གི་འཛིན་སྐྱོང་ངོས་ནས་བློ་ཁོག་ཆེ་ཙམ་བྱེད་དགོས་རེད་བསམ་གི་འདུག་ད་ད་ལྟ་བར་དུ་ང་ཚོ་དལ་བའི་འགྲོ་བཞིན་པ་དེ་ག་རང་མུ་མཐུད་ནས་འདུག་སེ་འགྲོ་ན་འགྲིག་གི་ཡོད་སོ་སོའི་རྐུབ་བཀྱག་དེ་རྐུབ་བཀྱག་ཟེར་ན་རེད་སོ་སོའི་གི་ད་ཅིག་གཟབ་པོ་གཟབ་གཟབ་ཞིག་བྱས་བྱས་བསྡད་ཨ་ནི་འགྱུར་བ་ཁྱོན་ནས་བཏང་མ་ཐུབ་པ་བྱས་ཨ་ནི་འདུག་སེ་བྱས་རང་འགྲོ་བསྡད་པ་ཡིན་ན་ཁོ་འཁྱོལ་འཁྱོལ་འཁྱོལ་འཁྱོལ་ཅིག་ཡོང་གི་རེད་དེ་ཅིག། ཞུ་ཞུ་གཅིག་གཉིས་འགྱུར་བ་འགྲོ་ཨ་ཡོད་བསམ་གི་འདུག་ད་དེང་སང་གི་དུས་ཚོད་ཀྱི་འགྱུར་བ་དེ་དཔེ་ཤུགས་ཆེན་པོ་རེད་འཕྲུལ་ཆ་གི་འགྱུར་བ་དེ་དཔེ་ཤུགས་ཆེན་པོ་རེད་འཕྲུལ་ཆ་དང་དུས་ཚོད་ཀྱི་འགྱུར་བ་ག་གམ་སུ་འགྲོ་གི་འདུག་འཕྲུལ་ཆ་གི་འགྱུར་བ་ག་གམ་སུ་འགྲོ་གི་འདུག་འདི་ལ་དཔག་པའི་འཛིན་སྐྱོང་གིས་གོམ་པ་རྒྱབ་དགོས་ཀྱི་ཡོད་རེད་སློབ་ཕྲུག་ཚོས་གོམ་པ་རྒྱབ་དགོས་ཀྱི་ཡོད་རེད་དགེ་རྒན་ཚོས་གོམ་པ་རྒྱབ་དགོས་ཀྱི་ཡོད་རེད་གོམ་པ་རྒྱབ་པ་ལ་གོམ་པ་རྒྱབ་ས་ཀྱི་ས་ཆ་དགོས་ཀྱི་ཡོད་རེད་བྱས་ཙང་དཔེ་ཧྲ་བས་ད་དེ་ཨ་རི་དང་ང་ཚོ་དེ་སླེབས་དུས་ཙམ་པ་ད་དེ་ལ་བལྟས་ད་ཡ་ཕྱི་རྒྱལ་ལ་ཡ་ཁོ་མི་རིགས་ཁ་ཤས་ཧང་སང་ཡ་གྱོང་པོ་རེད་འཇིའུ་དེ་ཚོ་ཨ་ནི་ཁོ་ཚོས་ག་འདྲ་བྱེད་ཀྱི་འདུག་བས་ད་སྔོན་མ་དེ་སྐུ་མདུན་ཕེབས་དུས་ཙམ་པ་བཀའ་སློབ་དཔེ་ལོ་མང་པོ་གོང་ལ་ཡར་ཕེབས་ཤག་ག་རེ་ཕེབས་འདུག་ཟེར་དུས་ད་བོད་མི་ག་ལ་གང་འཚམས་ཅིག་ད་ཨ་རི་ཁེ་ན་ཌ་ད་ཡུ་རོབ་ཀྱི་ཡུལ་གྲུ་ཁག་ལ་ཡར་སླེབས་བསྡད་ཡོད་རེད་ད་དངོས་གནས་ཅིག་འཛམ་བུ་གླིང་ནང་ལོགས་ལ་ཡར་འགུལ་སྐྱོད་བཏང་ཐུབ་མཁན་གྱི་མི་ཆགས་ཐུབ་པ་ཡིན་ན་ཨ་ནི་ཡག་པོ་འདུག་ཟེར་བྱས་ད་འགུལ་སྐྱོད་བཏང་ཐུབ་མཁན་མི་ཟེར་དུས་ཙམ་པ་གཅིག་དེ་དཔལ་འབྱོར་ཐོག་ནས་རེད་གཅིག་དེ་ཚན་རིག་སློབ་སྦྱོང་ཐོག་ནས་རེད་བྱས་ཙང་དེ་འདྲའི་གི་འགུལ་སྐྱོད་བཏང་ཐུབ་མཁན་གྱི་ད་བོད་རིགས་མང་ཐོན་དགོས་འདུག་བ་ད་ལྟའི་དུས་ཚོད་ལ་ཡར་ད་དེ་འདྲའི་ཐུབ་ཡ་ཡ་གཅིག་ད་ཏོག་ཙམ་བློ་ཁོག་ཆེ་ཙམ་བྱེད་དགོས་བྱེད་དགོས་ཡོད་རེད། དྲང་པོ་ཞུས་པ་ཡིན་ན་ད་ལྟ་ཤེག་སྤིའི་དང་ཁོང་ཚོའི་གེ་ལབ་ཡོད་རེད། ད་འཁྲབ་ཐུབ་པ་ཡིན་ན་འཛམ་བུ་གླིང་སྡིངས་ཆ་རེད། བྱས་ཙང་འདིའི་གེ་ཐོག་ནས་དེ་འདྲའི་གེ་འཁྲབ་ཐུབ་ཡ་གེ་སློབ་ཕྲུག་བསྐྲུན་ཐུབ་ཡ་ལ་ཡ་འཛིན་སྐྱོང་གེ་ཐོག་ནས་ཏོག་ཙམ་བློ་ཁོག་ཆེ་ཙམ་བྱས་བྱས་ཕི་གེ་དེ་ང་ཚོས་དགེ་རྒན་ཚོའི་གསོལ་ཕོགས་ཡིན་ན་རེད་ཡར་རྒྱས་ག་འདྲས་བཏང་དགོས་འདུག་པས་དགེ་རྒན་ཚོའི་མཐུན་རྐྱེན་ཚོ་ག་འདྲས་ཡག་པོ་བྱེད་དགོས་འདུག་དགེ་རྒན་དྲག་པ་ག་འདྲས་བྱས་ནས་ང་ཚོ་བོད་གེ། བོད་སློབ་ཕྲུག་ཚོ་ལ་ཡར་རག་ཐུབ་པ་བྱེད་དགོས་ཀྱི་འདུག་པས། ད་ནང་བཞིན་པའི། སློབ་གྲྭ་ཚོ་ལ་ཡར་བོད་རིགས་མིན་འདུག་ཅེས་བྱས་ང་ཚོས་ལབ་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནའི་རྒྱུ་རྐྱེན་གཅིག་དེ། ད་བོད་ནས་ཚུར་སློབ་ཕྲུག་མ་སླེབས་པས་བོད་རྒྱུ་རྐྱེན་གཉིས་པ་དེ་ཚོ་ཕར་ཕར་ཕྱི་རྒྱལ་ལ་ཡར་ཕར་འགྲོ་གི་འདུག་ཅེས་བཤད་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནའི་རྒྱ་གར་ནང་ལོགས་ལ་ད་ལྟ་ག་ལ་ག་ཙམ་ཡོད་རེད་བོད་ཕྲུག། བྱས་ཙང་དེ་འདྲའི་ཐོག་ནས། གལ་སྲིད་དངོས་གནས་སློབ་གྲྭ་ཚགས་ཚུད་པོ་ཅིག་སློབ་གྲྭ་ཡག་པོ་ཅིག་རྒྱལ་སྤྱིའི་སློབ་གྲྭ་དང་མཉམ་དུ་དཔུང་པ་བརྡར་བྱས་འགྲོ་ཐུབ་ཡག་གི་སློབ་གྲྭ་ཡག་པོ་ཅིག་བཟོས་པ་ཡིན་ན་དེ་ལ་ཡང་ཕ་མ་ཚོས་སོ་སོས་འགྲོ་སོང་བཏང་བྱས་སློབ་གྲྭར་གཏང་གི་རེད་བསམ་གི་འདུག་ད་དམིགས་བསལ་གྱི་སོ་སོའི་གི་སྐད་ཡིག་རེད་རིག་གཞུང་རེད་དེ་ཚོ་ཅིག་ཉར་ཚགས་བྱེད་དགོས་ཀྱི་ཡོད་པ་དེ་ཕ་མ་ཚང་མས་གི་དེ་གལ་ཆེན་པོ་མཐོང་གི་ཡོད་རེད་ཕ་མ་ཚོ་ཐག་རིང་པོ་ནས་གཟའ་མཇུག་སློབ་གྲྭ་དེ་ཚོ་ལ་ཡང་ཐག་རིང་པོ་ཆུ་ཚོད་གཉིས་གསུམ་དེ་འདྲས་མོ་ཊ་བཏང་བྱས་འགྲོ་དགོས་ཀྱི་ཡོད་ན་འགྲོ་གི་ཡོད་རེད་ཁ་ཤས་བྱས་ཙང་དེ་འདྲས་ཀྱི་ཐོག་ནས་ཕ་མ་ཚོ་ལ་ཡང་སོ་སོའི་གི་སྐད་ཡིག་དང་དེ་ཚོ་ལ

ཆེ་བའི་གི་སློབ་སྦྱོང་རང་ཡར་རྒྱག་གི་ཡོད་རེད་ཨ་ནི་གཉིས་པ་དེ་ཨ་ནི་ད་སློབ་སྦྱོང་མ་ཡིན་པ་ད་གཞན་དག་ད་གཞས་ཞབས་ནོར་ད་ད་གཞན་དག་འབྱོར་བ་དེ་ཚོ་སླེབས་ཡོང་གི་ཡོད་རེད་ལ་སོ་ལ་སོ། སློབ་སྦྱོང་རེད་སློབ་སྦྱོང་མཉམ་དུ་ཨ་ནི་སྤྱོད་པ་དེ་ཚོ་ཚང་མ་མཉམ་དུ་ཕྱིན་བྱས་ཡར་སླེབས་ཡོང་གི་རེད་པ། རེད་རེད་རེད། དེ་འདྲའི་གི་སློབ་ཕྲུག་གི་སློབ་སྦྱོང་དེ་ག་ལ་རྒྱག་ཉེས་ཤུགས་ད་བསམ་བློ་དངོས་གནས་ཉེས་ཕྲུག་ཕྲུག་བཏང་བྱས་ང་རང་ཚོའི་འཛིན་སྐྱོང་ཚོས་བཏང་དགོས་རེད་བསམ་གི་འདུག་ད་ང་རང་འཛིན་སྐྱོང་ཙམ་མ་རེད་དེ་བོད་མིའི་སྤྱི་ཚོགས་ཆ་ཚང་གིས་བསམ་བཏང་དགོས་རེད་ད་འགོ་བཀའ་ཤག་ནས་བཙུགས་བྱས་ང་ཚང་མས་བསམ་བློ་བཏང་དགོས་ཡ་གི་གནས་སྟངས་ཅིག་ཆགས་བསྡད་ཡོད་རེད་མ་གཏོགས་དེ་བོད་ཕྲུག་ཁྱིམ་སྡེ་གཅིག་པུ་གཅིག་སྒང་ལ་ཡ་བཞག་བཞག་བྱས་ནས། ཤེས་རིག་གཅིག་པུ་གཅིག་སྒང་ལ་བཞག་བཞག་བྱས་ནས་འགྲིག་ཡ་གི་ཡོད་མ་རེད་སྤྱི་ཚོགས་ཆ་ཚང་གི་འགན་ཅིག་ལེན་དགོས་ཡ་གནས་ཚང་མ་སྟངས་ཧུ་ཅིག་རུག་རེད་རུག་རུག་བྱེད་ཡ་གི་ལས་ཀ་ཅིག་རེད་གསུང་དགོས་ར། ལ་སོ་ལ་སོ་དེ་ནས་ད་ཕྱི་ཐ་མ་གི་དྲི་བ་དེ་ལ་སྐར་མ་གཅིག་ནང་ནི་གདམས་ཟེ་རྒྱ་རུ་ཅིག་ད་དཔེ་ཆ་བཞག་ན་སྨིན་པ་ལགས་ཁྱེད་རང་ལྟར་བྱས་ན་ད

ག་རེ་བྱེད་དགོས་རེད་བསམ་གྱི་འདུག་ད་རྡོག་རྡོག་མང་པོ་ཡོད་རེད་དེ་གནད་འགག་ཅིག་གཅིག་གཉིས་འདྲ་ཟེར་ཞུ་བཞག་པ་ཡིན་ན་རྡོག་རྡོག་ཅིག་བྱས་ནས་སྐར་མ་གཅིག་ནང་ལ་ཅིག་གསུང་རོགས་གྱིས་ཞུ་གི་ཡོད། ད་གཙོ་བོ་དེ་སློབ་ཕྲུག་ཚོའི་ཕ་མ་ལ་ཡང་འགན་ཤུགས་ཆེན་པོ་ཡོད་རེད་བསམ་གྱི་འདུག་ད་དེང་སང་གི་སློབ་གྲྭའི་འགྲོ་སྟངས་དེ་བྱེད་དུས་ཙམ་པ་ཆ་ཚང་ཅིག་སློབ་གྲྭ་ལ་ཡང་འགན་བཞག་བཞག་ནས་སྐོར་དེ་ཡང་གལ་མི་འདུག་བྱས་ཙང་བོད་པ་ཕ་མ་ཚང་མས་འགན་ཤུགས་ཆེན་པོ་ལེན་དགོས་རེད་བསམ་གྱི་འདུག་སོ་སོའི་སློབ་ཕྲུག་ཚོའི་གི་སློབ་སྦྱོང་ལ་ཡང་ཕ་མས་འགན་ཤུགས་ཆེན་པོ་ལེན་དགོས་གཅིག་དེ་རེད། གཞན་དག་གཅིག་ད་ལྟ་སློབ་གྲྭ་ལ་ཡང་རྒྱ་གར་ང་ཚོ་བཙན་བྱོལ་གནས་སྟངས་ལ་ཡང་བལྟས་པ་ཡིན་ན་ཨ་ནི་སློབ་ཕྲུག་མང་པོ་གཅིག་བོད་ཁྱིམ་སློབ་གྲྭ་རེད། དེ་འདྲའི་གཏན་འཇགས་སློབ་གྲྭ་ཕར་ལ་འགྲོ་གི་ཡོད་རེད་ད་དེ་ལ་ཡང་ང་ཚོའི་དགེ་རྒན་གྱི་སྤུས་ཀ་དེ་ཤུགས་ག་འདྲ་ཞིག་བརྒྱབ་དགོས་ཀྱི་ཡོད་མེད་ད་ངས་སྔོན་ལབ་ཡིན་ད་ལྟ་ང་དམིགས་བསལ་གསར་པ་གང་བཤད་ཡས་མེད། བྱས་ཙང་དགེ་རྒན་གྱི་སྤུས་ཀ་དེ་གལ་ཆེན་པོ་རེད་ཤག་ཨ་ནི་དེ་ནས་སློབ་ཕྲུག་ཚོ་ལ་ཡང་ཚགས་ཚུད་པོ་ཡོང་ཡ་ལ་ཡ་ཁོ་ཚོའི་སྐད་ཆ་བཤད་ཤེས་པ་བྱེད་དགོས་འདུག་མི་མཉམ་དུ་འབྲེལ་བ་བྱེད་ཤེས་པ་བྱེད་དགོས་འདུག་ཡི་གེ་ཡག་པོ་བྲི་ཤེས་པ་བྱེད་དགོས་འདུག་དེ་ཚོ skills of communication or art of communication ཟེར་བ་ད་དབྱིན་ཇི་ནང་ལ་འདི་ཡག་པོ་བྱས་དེ་དཔེ་གལ་ཆེན་པོ་རེད་ཤག་མི་མཉམ་དུ་འབྲེལ་བ་བྱེད་མ་ཤེས་པ་ཡིན་ན་མི་དེ་ག་ཚོད་མོ་ག་ཚོད་འཇོན་ཐང་ཡོད་པ་ཡིན་ནའང་ཁོ་དེ་འདྲའི་ར་བོ་ཆེ་ལྷག་འདུག་འདུག་མང་པོ་ཅིག་ལ་ཡ་ཡང་མིན་ན།